ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚ་བ་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་སྟབས་བསྟུན་ནས་རིན་པོ་ཆེ་མཆོག་གི་མཛད་རྗེས་རྗེས་དྲན་ཞུ་ཕྱོགས་ཀྱི་ཐད་ལ་འབྲེལ་ཡོད་མི་སྣ་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས Swiss བོད་ཀྱི་བུད་མེད་ཚོགས་པ་དབུ་བརྙེས་ནས་མི་ལོ་སུམ་ཅུ་སོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བོད་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་པའི་བླ་ཆེན་དང་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་ལྷ་བབས་དུས་ཆེན་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་གཡང་རྩེ་དགོན་དུ་ཞུས་གནང་འདུག་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་མཛད་སྒོའི་ཐོག་བལ་ཡུལ་རིག་གཞུང་བློན་ཆེན་སྐུ་ཞབས་སུ་དན་ཀི་རཱ་ཏི་དང་ས་གནས་རྫོང་དཔོན་དང་འགོ་དཔོན་འབྲས་ལྗོངས་མངའ་སྡེའི་བློན་ཆེན་བསོད་ནམས་བླ་མ་དེ་ག་ནང་བཞིན་དགོན་སྡེ་ཁག་གི་མཆོག་སྤྲུལ་དང་དགོན་པའི་མཁན་བླ་འདུས་མང་ཕྱི་ནང་དད་ལྡན་མང་ཚོགས་མི་གྲངས་བཞི་སྟོང་ལྷག་སྐུ་བཅར་ཞུས་འདུག་གནད་དོན་འདི་དང་འབྲེལ་བའི་ཐད་གདུང་སྲས་པད་མ་རིན་པོ་ཆེ་མཆོག་ལ་ཞལ་པར་ཐོག་ནས་བཀའ་འདྲི་ཞུ་རྒྱུར་ཐོག་མར། ང་ཚོའི་གསན་མཁན་རྣམ་པ་ཚོ་རིན་པོ་ཆེ་ཡི་གི་ཐུགས་འགན་ག་རེ་བཞེས་གནང་གི་ཡོད་མེད་སྐོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཁྲ་འགུ་གཞིས་བྱེས་གཉིས་ཀ་ཡོད་པའི་གི་དེ་ནི་དགེ་འདུན་པ་རྣམ་པ་རེད་ཨ་ནི་ཅི་ཆང་གི་བཤད་གྲྭ་སྒྲུབ་གྲྭ་ཨ་ནི་གྲྭ་མང་དེ་འདྲ་རེད་དེའི་ནང་ནས་དེ་ནི་ཁ་སང་བོད་ཟླ་བཞི་པའི་གི་ཚེས་པ་བཅོ་ལྔ་ཉིན་མོ་ལ་སྐྱབས་རྗེ་རིན་པོ་ཆེ་ཞི་བར་གཤེགས་རེད་པ་དེ་ཞི་བར་གཤེགས་ཚར་ནས་དེ་ནི་ང་ཚོ་གྲྭ་མང་གི་ཚོགས་མི་ལྔ་ལས་གྲུབ་པ་ཅིག་དེ་འདྲ་བསྐོས་ཡོད་རེད་ཨ་ནི། དེའི་ནང་ནས་ང་འདི་ནས་ཕྱི་རྒྱལ་ཆོས་ཚོགས་ཁག་གི་ཚོགས་མི་དེ་ང་ཡིན་ག་རེ་རེད་ཟེར་ན་ང་དུས་རྒྱུན་དུ་ཕར་ཁེ་ན་ཌ་ཝེན་ཁུ་ཝར་ཨ་ནི་སྐྱབས་རྗེ་རིན་པོ་ཆེ་གདན་ས་གསུམ་པ་ལ་སྡོད་གོ་ཡོད་པ་སོང་ཙང་ཨ་ནི་ང་ཕྱི་རྒྱལ་ཁག་གི་ཚོགས་མི་དེ་ང་ཡིན་ཨ་ནི་ང་ཡིན་འདིའི་ནང་ནས་ཚོགས་མི་གཅིག་དེ་ཆོས་རྗེ་བླ་མ་རིན་པོ་ཆེ་བྱས་ཨ་ནི་འདི་ག་ནང་བཞིན་མཁན་པོ་ཀརྨ་བཀྲ་ཤིས་དང་སྒྲུབ་དཔོན་ཟླ་བ་དང་ཨ་ནི་འདི་ག་ནང་བཞིན་གྱི་སྟག་མོ་ལུས་སྦྱིན་གདན་སའི་གི་སྤྱི་ཁྱབ་མཁན་པོ་ཆོས་ཉིད་བྱས་བྱས་ང་ཚོ་མི་ལྔ་འདྲ་བོ་ཞིག་ཡིན་ལགས།
ལགས་ལགས་སོ། ཨ་ནི་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་ད་སྐྱབས་རྗེ། ཁྲ་འགུ་རིན་པོ་ཆེ་དམ་པའི་གི་སྐུ་གདུང་འདི་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ལྷ་བབས་དུས་ཆེན་དུས་ཚེས་དགེ་བའི་ཉིན་ལ་ཡང། ཞུགས་འབུལ་ཞུས་གནང་ཞག་དེའི་བརྒྱུད་རིམ་དེ་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞིག་གནང་རོགས་གནང་སྙིང་བསྡུས་ཤིག་བྱས་བྱས་ཐུགས་རྗེ་གནང་རིན་པོ་ཆེ། ལ་སོགས་ལ་ཨ་ནི་ང་ཚོས་མེ་ཏོག་གང་ལ་བབས་པའི་ལྷ་སྐལ་ཨ་ནི་འདི་ཕྱི་གཉིས་ཀྱི་སྐྱབས་གནས་དེ་ནས་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་ཨ་ནི་ད་ལོ་དགུང་ལོ་དགུ་བཅུ་གོ་གསུམ་ལ་ཨ་ནི་འདུག་ཟེར་ནས་ཞི་བར་གཤེགས་གནང་བ་རེད་བོད་ཟླ་བཞི་པའི་ཚེས་པ་བཅོ་ལྔ་ལ་ཨ་ནི་ཞི་བར་གཤེགས་ཚར་བའི་རྗེས་ལ་དེ་ནས་ང་ཚོས་བོད་ཕྱི་ནང་གཉིས་གཙོས་བྱས་པའི་འཛམ་གླིང་མཐའ་དག་ལ་རིན་པོ་ཆེའི་ཞལ་སློབ་མང་པོ་ཅིག་ཡོད་རེད། ད་ནི་དགོན་སྡེ་ང་ཚོའི་གདན་ས་ཁག་གི་དགེ་འདུན་འདུས་པ་ཨ་ཆ་ཚང་རེད་ང་ཚོའི་གི་རེ་བ་ལྟ་འདོད་བྱེད་པ་ཡིན་ན་དབུ་མེད་རིན་པོ་ཆེ་གི་སྐུ་གདུང་དེ་དམར་གདུང་ཅིག་བཞུགས་ཐུབ་པ་ཡིན་ན་ཨ་ནི་ང་ཚོའི་གི་སློབ་མ་འདི་ཚོའི་གི་དད་པའི་རྟེན་བྱེད་ས་འདྲ་བོ་ཅིག་མ་འོངས་པ་ལ་ཆགས་གི་རེད་བསམ་ནས་རེ་བ་འདི་འདྲ་ཅིག་ཨ་ནི་ང་ཚོ་དེ་འདྲའི་འཆར་གཞི་འདི་འདྲ་ཅིག་ཡོད་རེད་ཡིན་ན་ཡིན་པ་ཡིན་ན་དེ་ནི་ང་ཚོའི་གི་ད་བཀའ་སློབ་ཞུ་ས་ནི་མེད་ན་མི་འདུག་ལམ་སྟོན་ཟེར་ན་མི་འདུག་ཨ་ནི་དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་མཆོག་ནི།

ལྟ་གྲུབ་སྒྲིག་གཞི་ཆགས་བཞག་པ་ན་བོད་ཟླ་དགུ་པའི་ལྷ་བབས་དུས་ཆེན་གྱི་དགོན་སྡེ་དང། གདན་ས་སྟག་མོ་ལུས་སྦྱིན་ལ་ཡ་ཨ་ནེ་རིན་པོ་ཆེ་གིས་སྐུ་གདུང་རིན་པོ་ཆེ་བཞུགས་ས་དེ་ལ་ཡ་ཨ་ནེ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ་དེ་ནས་ད་ང་ཚོའི་བླ་མ་རྒྱང་འབོད་ཟེར་ན་མི་འདུག་མྱུར་བྱོན་གསོལ་འདེབས་དེ་དུས་ད་ལྟ་བར་དུ་ལྷ་བབས་དུས་ཆེན་བར་དུ་ཟླ་བ་དྲུག་བདུན་གི་རིང་ལ་རྩ་ནས་ཆད་ཡོད་མ་རེད་ཨ་ནེ་འདི་བར་དུ་དེ་ལ་ད་ང་ཚོ་སྐུ་ཚེ

ཨ་ནེ་རི་བོ་དགེ་ལུགས་ཀྱི་ཨ་ནེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་སྒོ་སོག་རིན་པོ་ཆེ་གི་ངོ་ནས་འདི་ནས་མི་འཁྲུགས་པའི་སྦྱིན་སྲེག་འདི་འདྲ་གནང་ནས་ཨ་ནེ་ཁ་སང་ང་ཚོ་སྟག་མོ་ལུས་གནས་མཆོག་སྟག་མོ་ལུས་སྦྱིན་ལ་ཡ་ཆ་ཆ་སྔ་དྲོ་ཆུ་ཚོད་བརྒྱད་པའི་ཐོག་ནས་སྐུ་གདུང་རིན་པོ་ཆེ་ཨ་ནེ་གཙུག་ལག་ཁང་ནས་མར་འདུག་ཟེར་ནས་ཨ་ནེ་ཆོས་ལུགས་ཁག་གི་བླ་ཆེན་རྣམ་པ་རེད་ཨ་ནེ་ས་གནས་ཀྱི་མི་སྣ་ཁག་རེད་ཨ་ནེ་དགོན་སྡེ་ཁག་གི་སྐུ་ཚབ་རྣམ་པ་རེད་ཨ་ནེ་འདུག་བྱས་ནས་སྤོས་སྣེ་དེ་འདྲས་གདན་དྲངས་ནས་འདི་ནས་ང་ཚོ་གི། གནས་མཆོག་སྟག་མོ་ལུས་སྦྱིན་གྱི་ཁྱམས་ར་ལ་ཨཱ་ནི་བདེ་བྱེད་སྐུ་གདུང་མཆོད་རྟེན་ཞུགས་འབུལ་དེ་ཨཱ་ནི་ངལ་ངལ་མེད་པའི་མཆོད་རྟེན་འདི་འདྲ་བཞེངས་བྱས་ནས་ཨཱ་ནི་ཞུགས་འབུལ་འདུག་ཟེར་ཏེ་བྱས་པ་རེད་ཨཱ་ནི་ཕྱི་ནང་གི་ང་ཚོ་དད་ལྡན་སློབ་མ་མང་པོ་ཡོད་རེད་འདི་ཚོ་ལ་མགྲོན་ཤོག་དང་འདི་འདྲའི་དམིགས་བསལ་གང་བཏང་ཡོད་མ་རེད་ཡིན་ནའང་འདི་ཚོ་ཆ་ཚང་འདྲ་བོ་ཅིག་དད་པ་དང་མོས་གུས་ཁོ་རང་གིས་འདི་འདྲ་བཅར་བཞག་པ་བྱས་ན་ཨི་མི་ལེ་ཚན་འདི་སྤེལ་འདི་ཙམ་པ་ལ་ཕན་ཁ་སང་ལྷ་བབས་དུས་ཆེན་ལ་མི་མང་པོ་འཛོམས་གནང་སོང་མི་འཛོམས་པ་མ་ཟད་གནམ་གཤིས་ཡང་དཔེ་མི་སྲིད་ཡག་པོ་གནམ་སྔོན་པོ་དེ་འདྲས་བསྟན་གནང་གནམ་གཤིས་དཔེ་ཡག་པོ་དེ་འདྲས་གནམ་སྔོ་སང་སང་དེ་འདྲས་བསྟན་གནང་དྭངས་སང་ངེ་སྐུ་ཕུང་སྐུ་གདུང་ཞུགས་འབུལ་ཚར་བ་དང་ཨ་ནི་འདི་ཚར་མ་ཚར་ལ་ཡ་དེ་ནི་ཆར་པ་སིལ་སིལ་སིལ་སིལ་ཟེར་གནམ་སྔོན་པོ་ལ་དེ་འདྲས་བརྒྱབ་གནང་ཨ་ནི་སྤྲིན་པ་ལ་འཇའ་ཟུག་པ་དང།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ལ་དྭགས་སུ་སློབ་དཔོན་ཆེན་པོ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་བཀའ་དྲིན་རྗེས་དྲན་ཆེད་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་ཡོད་པའི་སྐོར་ལ་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་གཅིག་ཚེས་ལྔ་ཉིན་སློབ་དཔོན་ཆེན་པོ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དགུང་ལོ་བརྒྱད་ཅུ་གྱ་བཞིར་སོན་པར་རིན་པོ་ཆེ་མཆོག་གི་སློབ་ཟུར་མང་པོ་མཉམ་འཛོམས་གནང་སྟེ་ལ་དྭགས་ས་གནས་སུ་ཆགས་པའི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་དུ་སྲུང་བརྩི་ཞུས་སོང།

རབ་དང་རིམ་པ་དཔེ་མང་པོ་གནང་ཡོད་རེད་འདིའི་རྒྱུ་མཚན་ལ་བརྟེན་ནས་ལ་དྭགས་པ་དང་རིན་པོ་ཆེ་དངོས་གནས་འབྲེལ་བ་ཡག་པོ་ཞེ་ཅིག་ཡོད་རེད་ཨེ་ནི་དམིགས་བསལ་གྱི་ལ་དྭགས་ཀྱི་འགོ་ལ་འདུག་མཁན་དཔོན་པོ་མང་པོ་ཅིག་ལ་ཨེ་ནི་རིན་པོ་ཆེ་གི་ཨེ་ནི་བཀའ་སློབ་ལམ་སྟོན་ཨེ་ནི་རབ་དང་རིམ་པ་མང་པོ་གནང་ཡོད་རེད་ཨེ་ནི་ལ་དྭགས་ཀྱི་ང་ཚོ་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་མ་ཡིན་པའི་ཨེ་ནི་ཚོགས་པ་སྐྱིད་སྡུག་ཁག་གིས་ཨེ་ནི་གོ་སྒྲིག་ཞུས་བྱས་འདི་འདྲས་ཀྱི་ཨེ་ནི་ད་རིན་པོ་ཆེ་གི་བཀའ་སློབ་ལམ་སྟོན། མང་པོ་ཕེབས་པ་རེད་དེ། ཡང་རྒན་ལགས་ཀྱིས་མུ་མཐུད་དུ་ལ་དྭགས་ས་གནས་སུ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་སྐུ་ཡི་འཁྲུངས་སྐར་འདི་ཉིད་སྔོན་མ་རིན་པོ་ཆེ་མཆོག་གི་གྱ་སྟོན་འཁྲུངས་སྐར་ནས་འགོ་འཛུགས་གནང་ཡིན་པ་གསུངས་བྱུང། དེ་བཞིན་རིན་པོ་ཆེ་མཆོག་གི་སྐུ་ཡི་འཁྲུངས་སྐར་འདི་ཉིད་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་དུ་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་དུ། དེ་ལ་དམིགས་བསལ་གྱིས་འདི་ཞུ་ཡས་དེ་ག་རེ་རེད་ཟེར་ན། རིན་པོ་ཆེས་དངོས་གནས་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གིས་གསོལ་བ་བཏབ་པ་ནང་བཞིན་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་ལ་ཚུར་ཕེབས་རྗེས་རིན་པོ་ཆེ་གིས་ང་ཚོ་ལ་ལམ་སྟོན་རབ་དང་རིམ་པ་མང་པོ་ཕེབས་ཡོད་རེད། འདི་མ་ཡིན་པའི་རིན་པོ་ཆེ་དེ་ལ་ཕེབས་རྗེས་མི་མང་ལ་གསུང་ཆོས་གནང་ཡས། ཚོགས་པ་ཁག་ལ་གསུང་ཆོས་གནང་ཡས། སློབ་གཉེར་ཁང་ལ་ག་ཟེར། ལམ་སྟོན་གནང་ཡས་ལ་སོགས་པ་དེ་ནི་རིན་པོ་ཆེ་གི་བཀའ་དྲིན་ཆེན་པོ་ཡོད་རེད། གཅིག་ནས་དེ་ནི་རིན་པོ་ཆེ་དངོས་གནས་ད་ག་ལབ་དགོས་རེད་ད། ད་རང་ང་ཚོའི་རྒན་ལགས་ཀྱིས་གསུང་བ་ནང་བཞིན། པཎྜི་ཏ་ཆེན་པོ། རེད་བ། མཁས་དབང། སྐྱབས་རྗེ། ཨནས། དེ་འདྲའི་ཆ་ཚང་ཅིག་ད་ཡིན་པའི་ཆ་ནས་ད་ནི་དངོས་གནས་ང་ཚོ་གིས་ད་ཅིག་ག་ལབ་དགོས་ད་གཅིག་ནས་རིན་པོ་ཆེ་དེ་ནི་རིས་མེད་ཀྱི་ད་བླ་མ་འདྲ་པོ་ཞིག་ཆགས་བསྡད་ཡོད་རེད་འགྲོ་བ། དེ་འདྲ་སོང་ཙང་ང་ཚོ་གིས་ད་རིན་པོ་ཆེ་གི་རིན་ཐང་འདི་ང་ཚོ་གིས་ད་ཡིད་ལ་བཅངས་ནས་ཨ་ནས་རིན་པོ་ཆེ་ལ་གུས་བརྩི་ཞུས་བྱས་འདུག་ང་ཚོས་གོ་སྒྲིག་ཞུས་ཡིན་ཞུ་ཡིན། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་ལ་དྭགས་སྤྱི་ལ་ག་ཚོད་བཀའ་དྲིན་ཆེན་པོ་ཡིན་པ་རྒན་ངག་དབང་ཡེ་ཤེས་ལགས་ཀྱིས་ཇི་ལྟར་གསུངས་པ་བཞིན་འོ་ན་སློབ་ཟུར་ཡིན་པ་ཚེ་དབང་འཕྲིན་ལས་ལགས་ནས་ཀྱང་རིན་པོ་ཆེ་མཆོག་གི་སློབ་ཟུར་ཞིག་ཡིན་པའི་བརྒྱུད་སྒེར་གྱི་མི་ཚེ་ལ་ག་ཚོད་ཕན་ཐོགས་ཆེན་པོ་བྱུང་ཡོད་པའི་ཐོག་འདི་ལྟར་གསུངས་བྱུང། ད་ཟམ་གདོང་རིན་པོ་ཆེ་ད་ང་རང་སྒེར་འདྲ་བ་ཅིག་མཚོན་པ་ཡིན་ན་ད་དཔེ་མི་སྲིད་པའི་ལྟ་ཅིག་གིས་མི་ཚེ་ནང་ལ་ང་རང་གི་འགྱུར་བ་ཆེན་པོ་ཞེ་པོ་ཞིག་དང་བཀའ་སློབ་ལམ་སྟོན་གྱི་འོག་ལ་འགྲོ་བྱས་འགྱུར་བ་ཆེན་པོ་ཞེ་པོ་ཞིག་ང་རང་སྒེར་གྱི་དེ་བས་སེམས་ལ་ཡར་རྒྱས་ཞེ་པོ་ཞིག་འགྲོ་བསྡད་རེད། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དེ་སྔོན་ལ་དྭགས་ས་ཕུད་ཡུལ་དུ་ཆགས་པའི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་དུ་བཞུགས་སྐབས་ས་ཕུད་ཡུལ་མི་རྣམས་ལ་ཆོས་སྦྱིན་དང་གཞོན་སྐྱེས་རྣམས་ལ་བཀའ་སློབ་ལམ་སྟོན་གནང་བར་རིན་པོ་ཆེ་མཆོག་ནས་བསྐྱར་དུ་འདི་ལྟར་བཀའ་དྲིན་བསྐྱང་རྒྱུའི་རེ་བ་ཡོད་པ་ས་ཕུད་ཡུལ་གྱི་འགོ་པ་ཚེ་རིང་རྡོ་རྗེ་ལགས་ཀྱིས་གསུངས་བྱུང། སློབ་དཔོན་ཆེན་པོ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལ་དྭགས་ས་གནས་སུ་ཞབས་སོར་འཁོད་སྐབས་ལ་དྭགས་ཟངས་དཀར་ལྗོངས་དུ་རིན་པོ་ཆེ་མཆོག་གི་སློབ་ཟུར་ནས་ཇི་ལྟར་གསོལ་འདེབས་ཞུ་བ་ལྟར་རིན་པོ་ཆེ་མཆོག་ཐེངས་དང་པོ་ཟངས་དཀར་ལྗོངས་དུ་ཕེབས་འདུག་དེའི་སྐོར་རིན་པོ་ཆེ་མཆོག་གི་སློབ་ཟུར་ཡིན་པ་ཚེ་རིང་བཀྲ་ཤིས་ལགས་ཀྱིས་གསུང་དོན་དུ། ཨ་ནེ་རིན་པོ་ཆེ་ང་རང་གི་ཞུ་བ་གང་ཡོང་ཟེར་ན་ད་ལོ་ཟངས་དཀར་ལ་ཕེབས་ཐུབ་པ་ལ་དཔེ་ང་རང་དམིགས་བསལ་དུ་དགའ་པོ་དང་ཨ་ནེ་དེ་མ་ཡིན་པའི་ཟངས་དཀར་གྱི་མི་ཡང་མི་མང་དེ་ཚོ་དཔེ་དམིགས་བསལ་དུ་དགའ་པོ་བྱུང། ཨེ་ནི་རིན་པོ་ཆེ་ཁོང་རང་གི་ཐུགས་བསམ་དང་ཨེ་ནི་བྱ་གཡང་དེ་ཟངས་དཀར་གྱི་མི་མང་ལ་གཞན་དང་མི་འདྲ་བ་ཞིག་ཐུགས་ཀྱི་བརྩེ་བ་གནང་སོང་ཨེ་ནི་མི་མང་ཚོ་ཨེ་ནི་རིན་པོ་ཆེ་བཀའ་སློབ་བསྐྱང་ཡག་དང་གསུང་ཆོས་གནང་ཡག་དང་རིན་པོ་ཆེ་ཟངས་དཀར་ལྗོངས་ལ་ཆོས་གནས་སྐོར་གནས་གཟིགས་ལ་ཕེབས་ཡག་དེ་མི་མང་དཔེ་མི་སྲིད་གཞན་དང་མི་འདྲ་བའི་དགའ་པོ་དང་ཨེ་ནི་ཡང་བསྐྱར་ཕེབས་ཡག་གི་ཟམ་གདོང་རིན་པོ་ཆེ་ཟངས་དཀར་ལ་ཆིབས་སྒྱུར་གནང་ཡག་གི་ཐུགས་བཞེད་སྨོན་ལམ་བཀའ་དྲིན་དཔེ་མི་སྲིད། སྐབས་མི་མང་སྐྱ་སེར་ཕོ་མོ་སྒང་ག་གི་དེ་ན་ཐུགས་སྨོན་ཞུ་གི་ཡོད་པ་རེད་ཐུགས་རྗེ་ཆེ། ཡང་ཁོང་གིས་མུ་མཐུད་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་བོད་པའི་སྤྱི་ཚོགས་གཅིག་པུ་མ་ཡིན་པར་གཞན་མང་པོ་ལ་བཀའ་དྲིན་ཆེན་པོ་ཇི་ལྟར་ཡིན་པའི་ཐོག་གསུང་དོན་དུ། ཟམ་གདོང་རིན་པོ་ཆེ་གྱིས་དང་པོ་གངས་ཅན་ཧི་མ་ལ་ཡའི་ལྗོངས་མ་ཡིན་པའི་ད་ང་ཚོ་འཛམ་བུའི་གླིང་གི་ཐེག་པ་ཆེན་པོའི་ནང་པ་སྤྱི་ཡོངས་ལ་དཔེ་བཀའ་དྲིན་ཆེན་པོ་དང་རིན་པོ་ཆེ་ནང་བཞིན་ཐུགས་ཀྱི་ཡོན་ཏན། གསུང་གི་ཡོན་ཏན་ཨེ་ནི་ད། ཐུགས་ཀྱི་བྱམས་བརྩེ་མི་དམངས་ལ་བྱམས་བརྩེ་ཨེ་ནི་འགྲོ་བ་རིགས་དྲུག་ལ་ཕན་སེམས་ཨེ་ནི་མི་དམངས་ལ་ཡོན་ཏན་ཕུལ་ཐུབ་ཡག་གི་དེ་ཐུགས་བསམ་དེ་གཞན་དང་མི་འདྲ་བ་ད་རིན་པོ་ཆེ་ནང་བཞིན་ཅིག་དངོས་གནས་དྲང་གནས་མེད་པ་འདྲ་ཞིག་རེད་ང་རང་འདི་བསམ་པ་ཡོད་ཨེ་ནི་ང་རང་དམིགས་བསལ། ད་ཝཱ་ར་ཎ་སི་མཐོ་རིམ་སློབ་གྲྭ་ཟམ་གདོང་རིན་པོ་ཆེ་སྐུ་མདུན Principal ལ་བཞུགས་ཡོད་དུས་ཙམ་པ་དེ་ནི Director ལ་བཞུགས་ཡོད་དུས་ཙམ་པ་དེ་ནི Vice Chancellor ལ་ཕེབས་ཡོད་དུས་ཙམ་པ་ང་རང་ཝཱ་ར་ཎ་སི་མཐོ་རིམ་སློབ་གྲྭ་གི་སློབ་ཕྲུག་ཅིག་ཡིན་པའི་ཆ་ནས་ནི་རིན་པོ་ཆེ་བཀའ་དྲིན་དེ་ཞུས་ནས་ཁྱོན་ནས་ཚར་མི་ཡག་ཚར་ཡག་མེད་པ་ཞིག་རེད། ཚེ་རིང་བཀྲ་ཤིས་ལགས་ལ་ཆ་མཚོན་པ་ཡིན་ན་ས་གནས་སུ་གཞུང་གི་གོ་གནས་མཐོན་པོ་འདྲ་མིན་ཐོག་ཕྱག་ལས་གནང་མྱོང་ཡོད་པ་དེ་ཝཱ་ཎ་སློབ་ཟུར་ཞིག་ཡིན་པ་དང་གཞན་རིན་པོ་ཆེ་མཆོག་གི་བཀའ་སློབ་ལམ་སྟོན་ལ་བརྟེན་ནས་ཡིན་པ་གསུངས་བྱུང།

ནི་ད་ལན་རིན་པོ་ཆེ་ཟངས་དཀར་ལ་བཞུགས་ཐུབ་ཡ་དེ་ང་རང་དམིགས་བསལ་གྱི་དཔེ་བཀའ་དྲིན་ཆེན་པོ་དང་རིན་པོ་ཆེ་དད་པ་དག་སྣང། ནི་རིན་པོ་ཆེ་གསུང་བསྒྱུར་འདྲ་ཞིག་ང་རང་བྱེད་ཡག་གི་དུས་སྐབས་རག་སོང། ནི་གསུང་བསྒྱུར་དེ་ངས་ཞེ་དྲག་བྱེད་ཐུབ་མ་སོང་ང་དཔེ་རིན་པོ་ཆེ་བཀའ་དྲིན་དྲན་ནས་ང་ཡང་ངུ་མ་ཤོར་ནས་ཞེ་དྲག་གསུང་བསྒྱུར་གནང་ཡི་བྱེད་ཡག་བྱེད་ཐུབ་མ་སོང། ཡང་རིན་པོ་ཆེ་མཆོག་གི་འཁྲུངས་སྐར་སྲུང་བརྩིའི་སྐུ་མགྲོན་གཙོ་བོར་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུའི་ཚོགས་གཙོ་ཟུར་པ་ཡིན་པ་ཝཱ་ཎ་སློབ་ཟུར་ཡིན་པ་རྒན་བཤད་སྒྲུབ་བྱམས་པ་ལགས་རེད་འདུག་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་འཁྲུངས་སྐར་བརྒྱད་ཅུ་གྱ་བཞི་སྲུང་བརྩི་ཞུས་པ་དང་མཉམ་རྒྱུད་སྟོད་དཔེ་མཛོད་ཁང་ནས་རིན་པོ་ཆེ་མཆོག་གི་འཁྲུངས་ཚེས་ཉིན་འགྲེམས་སྤེལ་གནང་བའི་སློབ་དཔོན་ཆེན་པོ་ཟམ་གདོང་རིན་པོ་ཆེས་གསུངས་པའི་རྟེན་འབྲེལ་བསྟོད་པའི་བཀའ་ཁྲིད་མདོར་བསྡུས་དེབ་གྲངས་བརྒྱ་དང། ཡང་གཞུང་གི་སློབ་གྲྭའི་སློབ་ཕྲུག་གྲངས་བརྒྱ་ལ་དབྱིན་བོད་གཉིས་ཀ་འབྲི་སའི་དེབ་དང་སྨྱུ་གུ་གནང་སོང་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
དེ་ནས་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་སྟབས་བསྟུན་ནས་རིན་པོ་ཆེན་གྱི་མཛད་རྗེས་དང་རྗེས་དྲན་ཞུ་ཕྱོགས་ཀྱི་ཐད་འབྲེལ་ཡོད་བོད་མི་ཁག་ཅིག་ལ་བཀའ་འདྲི་ཞུས་པ་ཞིག་པད་མ་དངོས་གྲུབ་ལགས་ནས་སྙན་སྒྲོན་ཞུས་གནང་གི་རེད།
བཀའ་བློན་ཁྲི་ཟུར་མཁས་དབང་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་བསྟུན་ནས་རིན་པོ་ཆེ་མཆོག་གི་མཛད་རྗེས་རྗེས་དྲན་ཞུ་ཕྱོགས་ཀྱི་ཐད་འབྲེལ་ཡོད་བོད་མི་ཁག་ཅིག་ལ་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་ཡོད། ཟླ་བ་འདིའི་ཕྱི་ཚེས་ལྔ་ཉིན་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞིར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་མོ་སྟེ། དེ་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་ཝཱ་ཎ་སློབ་ཟུར་རྣམ་པའི་གོ་སྒྲིག་འོག། སེར་བྱེས་མཁན་རིན་པོ་ཆེ་མཆོག་དང་ཕྱོགས་བཞུགས་བོད་མི་མང་སྤྱི་འཐུས་རྣམ་པས་དབུས་པའི་བོད་མི་སེར་སྐྱ་མི་མང་ཁྱོན་ཆེ་ཞིག་ཚོགས་ཞུགས་ཀྱིས་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་གནང་སོང་ལ་སྐབས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་སེར་བྱེས་མཁན་རིན་པོ་ཆེ་བཀྲ་ཤིས་ཚེ་ཐར་ལགས་ཀྱིས་གསུང་བཤད་གནང་བའི་ནང། རིན་པོ་ཆེན་མཆོག་གིས་སྐུ་ཚེ་ཆ་ཚང་བོད་བསྟན་སྲིད་ཀྱི་ཆེད་དུ་བཏང་གནང་མཛད་པ་མ་ཟད། གོང་ས་མཆོག་གི་འཕྲལ་ཕུགས་རྒྱང་གསུམ་གྱི་དགོངས་པ་མཐིལ་ཕྱིན་པ་རྟོགས་ཏེ། མི་དམངས་ལ་གསལ་སྒྲོན་གནང་ཐུབ་མཁན་ཁོང་གཅིག་པུ་ཡིན་པ་སོགས་ཀྱི་གསུང་བཤད་གནང་སོང། རྒྱལ་བ་ཟམ་གདོང་རིན་པོ་ཆེས་དབུ་མའི་ཡིག་ཚོགས་ལ། འཕྲལ་ཕུགས་རྒྱང་གསུམ་གྱི་དགོས་པ་རྒྱུ་མཚན་ག་འདྲས་ཞིག་ཡོད་པ།

བོད་མི་རྣམས་ལ་རླབས་ཆེན་མཛད་པ་བསྐྱངས་གནང་ཡོད་པའི་ངོ་སྤྲོད་གནང་བྱུང། གྲོས་ཚོགས་ཀྱི་ཚོགས་གཙོ་ལོ་བཅུ་སུ་གནང་ཡོད་རེད་དེའི་རིང་ལ་ཡང་དངོས་གནས་ང་ཚོའི་དམངས་གཙོ་དེ་མིང་དོན་མཚུངས་པའི་དམངས་གཙོ་ཅིག། བཅའ་ཁྲིམས་རིན་པོ་ཆེ་གཙོས་པའི་གི་ཨ་ནི་ཁྲིམས་སྒྲིག་སུམ་ཅུ་སོ་གྲངས་ཤིག་ལ་ཡང་ཨ་ནི་སྣོན་འཕྲི་སྤོར་གཅོག་དང་ལེགས་བཅོས་གནང་སྒོ་དེ་བརྒྱུད་དེ་ལྟར་འཐུས་སྒོ་ཚང་པ་ཞིག་གནང་ནས་ང་ཚོའི་གི་གྲོས་ཚོགས་དེ་གཅིག་འཛམ་བུ་གླིང་རང་བཙན་ཡོད་ངེས་ཀྱི་གྲོས་ཚོགས་ལྟ་བུ་ཅིག་དངོས་གནས་གཟི་བརྗིད་ལྡན་པ་ཅིག་གི་གནས་སྟངས་ཅིག་རིན་པོ་ཆེ་གིས་དེའི་ཐོག་ལ་ཡང་འབད་བརྩོན་དང་ཕྱག་ལས་གནང་ཡོད་པ་རེད། དེའི་གཞུག་གུ་ནས་བཀའ་ཤག་ལ་ཡང་ལོ་བཅུ་རིང་ཁག་ལ་ཡང་བཀའ་བློན་ཁྲི་པའི་ཀྱི་མཛད་འགན་བཞེས་པའི་རིང་ལ་ཡང་དངོས་གནས་དྲང་གནས་བྱས་ཏེ། ང་ཚོ་གཞུང་གི་སྒྲིག་འཛུགས་ཀྱི་འགྲོ་སྟངས་དེ་སྐད་དེ་ཀྱི་ཐོག་ལ་ཅིག་སྒྲིག་གཞི་རེད་ཁྲིམས་སྒྲིག་རེད་ཨ་ནེ་ཅིག་འགྲོ་སྟངས་དེ་ཚོ་ཚང་མ་ལ་ཡང་འཛིན་སྐྱོང་གི་གནང་སྒོ་བདེ་སྐྱིད་ཚང་མ་དཔེ་ཁྲལ་ལྟ་ཅི་འདྲའི་གཅིག་མཚུངས་ཀྱི་ཐོག་ལ་ཡང་ལྟ་ཞིབ་བྱེད་དགོས་ཤུགས་སྣོན་བྱས་ནས་ཕྱི་གསལ་ནང་གསལ་ཁ་གསལ་གཏིང་གསལ་དམངས་གཙོ་མཚན་ཉིད་དང་ལྡན་པ་བྱེད་དགོས་འདུག་ཟེར་གསུང་གནང་བ་ཅིག་རེད།
ཡང་ཝཱ་ཎ་སློབ་ཟུར་གྱི་ས་གནས་འབྲེལ་མཐུད་པ་ཚོགས་གཙོ་འབུམ་རམས་པ་པད་མ་རྡོ་རྗེ་ལགས་ཀྱིས་གསུངས་ན། ཁོང་ཝཱ་ར་ཎཱ་སིར་རིན་པོ་ཆེའི་ཞབས་འོག་ཏུ་ལོ་ཉི་ཤུ་ཡས་མས་ཀྱི་ཞབས་ཞུ་བསྒྲུབ་རྒྱུའི་གོ་སྐབས་བྱུང་སྐབས། རིན་པོ་ཆེན་མཆོག་གིས་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཝཱ་ར་ཎཱ་སི་མཐོ་སློབ་ཁང་བཙུགས་པའི་དགོས་པ་དམིགས་ཡུལ་གཞི་བཟུང་གིས་བོད་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གནང་བ་དང། ང་ཚོའི་དང་ཧི་མ་ལའི་རིགས་རྒྱུད་ཀྱི་སློབ་མ་རྣམས་ཀྱིས་བོད་པའི་ཆོས་དང་རིག་གཞུང་གི་ཐོག་སློབ་སྦྱོང་བྱ་རྒྱུའི་གོ་སྐབས་གནང་བ་དང། བོད་ནང་ཡོད་པའི་རྒྱལ་བའི་བཀའ་བསྟན་རྣམས་རྒྱ་གར་གྱིས་མཚོན་པའི་སྐད་ཡིག་གཞན་ཁག་གི་ནང་སླར་གསོ་གནང་བ་དང། བོད་ནང་ཡོད་པའི་རྒྱལ་བའི་བཀའ་བསྟན་རྣམས་རྒྱ་གར་གྱིས་མཚོན་པའི་སྐད་ཡིག་གཞན་ཁག་གི་ནང་སླར་གསོ་གནང་བ་དང་མཐོ་སློབ་ཁང་དེའི་ནང་བོད་པའི་སྲོལ་རྒྱུན་གྱི་སློབ་སྦྱོང་ཙམ་མ་ཡིན་པར། དེང་རབས་ཀྱི་འགྲོ་སྟངས་དང་མཐུན་པའི་རིག་བྱེད་རྐང་འཛིན་གྱི་ཉམས་ཞིབ་ཀྱི་ལག་ཁྱེར་ཡོད་པར་བཟོས་གནང་བ་སོགས་རླབས་ཆེན་མཛད་རྗེས་བསྐྱངས་གནང་ཡོད་པའི་ངོ་སྤྲོད་གནང་བྱུང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་མཇུག་ལ་ཡང་རྒྱ་གར་ལ་སླེབས་པའི་མཇུག་ལ་ཡང་ཨ་ནི་བོད་པ་ལ་ཡང་བོད་པའི་རིགས་ལ་ཨ་ནི་འཛམ་གླིང་སྤྱི་མཚུངས་ཀྱི་ཨ་ནི་སློབ་གཉེར་གནང་བྱས། ཡུ་རེ་མཐོ་རིམ་སློབ་གྲྭའི་ནང་ལ་ཡང་སྒྲོམ་གཞི་གཅིག་གི་ནང་སློབ་གཉེར་གནང་བྱས་ཨ་ནི་འདི་ནི་ཁ་གསལ་བོ་རེད། ཕྱག་རྒྱའི།

ཁོང་གིས་བཀའ་དྲིན་བསམ་ཤེས་དགོས་རྒྱུ་གལ་ཆེན་པོ་ཡིན་པའི་འགྲེལ་བརྗོད་འདི་ལྟར་གནང་བྱུང། ང་ཚོའི་བོད་སྤྱི་པ་ལ་ཡང་དངོས་གནས་བཀའ་དྲིན་ཆེན་པོ་ཞེ་པོ་རེད་སྤྱི་དང་དངོས་གནས་ད་ང་རང་གོ་ཐོས་ལ་སྔོན་མ་བོར་ར་ག་ས་ཌལ་ཧོ་སི་སློབ་གྲྭ་གི་སློབ་སྤྱི་རེད་དེ་ག་ནང་བཞིན་ཝར་ཎཱ་སི་ལ་ཡ་ད་ཕོན་ཤུགས་ཆེན་པོ་ཞུ་དེ་ནས་ཡ་རྒྱལ་བ་རིན་པོ་ཆེ་གི་སྤྱི་འཐུས་ཐད་ཀར་གནང་བྱས་ཡ་ཨ་ནི་ང་ཚོ་དབུས་བོད་མི་སྒྲིག་འཛུགས་ཀ་ས་སྤྱི་འཐུས་ལྷན་ཁང་ཡ་འདི་བྱས་ཡི་གེ་སྤྱི་འཐུས་ཚོགས་གཙོ་གནང་ཚོགས་གཙོ་བླངས་ཡོད་མ་ཚོགས་གཙོ་ལོ་གཉིས་ནང་འདི་གང་ཡ། ཚོགས་གཙོའི་བརྒྱུད་རིམ་སྐོར་ལ་ཡང་དངོས་གནས་སྤྱི་འཐུས་ཀྱི་གྲོས་ཚོགས་དེ་ཡང་ལྷ་དག་དག་མང་གཙོ་གི་ད་འགྲོ་སྟངས་དེ་དང་ལྷ་དག་དག་གི་ཚོད། འདིའི་གཞུག་ལ་ཡང་ནི་དངོས་གནས་རིན་པོ་ཆེ་དངོས་གནས་བཀའ་བློན་ཁྲི་པ་གནང་བྱས་བཀའ་བློན་ཁྲི་པའི་ལོ་བཅུ་ལ་ཡང་དངོས་གནས་ང་ཚོ་ལ་ཡང་ད་དངོས་གནས་ཨ། བོད་མིའི་སྤྱི་ཚོགས་ནང་ལ་ཡང་ད་ང་ཚོ་ད་འདྲ་ཚོང་གི་སྡེ་ཚན་དང་དེ་འདྲས་དང་དཀའ་ངལ་མང་པོ་ཡོད་དེ་ཚོ་སེལ་བྱས་དངོས་གནས་རིན་པོ་ཆེ་གི་ད་ལྟ་བུ་དང་དངོས་གནས་ང་ཚོ་སྤྱི་ཚོགས་ནང་ཡང་དཔེ་མི་སྲིད་རླབས་ཆེན་པོ་གནང་གི་རེད་ང་ངོས་འཛིན་དེ་འདྲ་བྱེད་ཀྱི་ཡོད་དེ་ཙམ་ལ་ང་ཚོར་བཀའ་དྲིན་དཔེ་ཆེན་པོ་རེད་ཨ་ནི་ཁོང་སྐུ་ཚེ་ཞབས་པད་བརྟན་དེ། གལ་ཆེན་པོ་རེད་བསམ་ཙང་དྲན་གྱི་འདུག། དེ་མིན་ད་ཐེངས་རིན་པོ་ཆེ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་བོད་སྐྱོང་ལྷ་སྲུང་ལ་འཕྲིན་བསྐུལ་བསང་གསོལ་དང། ས་གནས་ཀྱི་དགོན་སྡེ་ཁག་ལ་སྨོན་ལམ་སྐྱབས་འཇུག་ཞུས་གནང་བ་མ་ཟད། ད་དུང་ཉ་དང་ཕུག་རོན་ལ་སོགས་པར་སེམས་ཅན་སྲོག་བསླུ་བཏང་གནང་བ་སོགས་ཀྱི་ལས་འགུལ་དུ་མ་སྤེལ་བའི་མཐའ་མཇུག་ཏུ་རྟེན་འབྱུང་གི་དགའ་སྟོན་མཚོན་བྱེད་དུ་གཞས་སྣ་འཁྲབ་སྟོན་གནང་ཡོད་པ་རེད། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་བོད་ཁམས་འཇོལ་ཁུལ་དུ་སྐུ་འཁྲུངས་ཤིང་བཙན་བྱོལ་ནང་ཕེབས་པའི་རྗེས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་ཝར་ཎཱ་སིས་གཙོས་པའི་ཤེས་ཡོན་སྡེ་ཁག་འདྲ་མིན་ནང་ཕྱག་ལས་གནང་བ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་གཅིག་ལོའི་བར། སྐབས་བཅུ་གཅིག་པ་དང་སྐབས་བཅུ་གཉིས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོའི་མཛད་འགན་ལོ་བཅུའི་རིང་བཞེས་གནང་བའི་རྗེས། ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་གཅིག་ལོའི་བར་མི་མང་ནས་ཐད་ཀར་འོས་འདེམས་བྱས་པའི་བཀའ་བློན་ཁྲི་པའི་མཛད་འགན་སྐབས་གཉིས་བཞེས་གནང་ཡོད་པ་བཅས། རིན་པོ་ཆེ་མཆོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགོངས་བཞེད་ལྟར། བོད་བསྟན་སྲིད་མི་རིགས་ཀྱི་དོན་དུ་ཞབས་ཞུ་བསྒྲུབས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། གསར་འགྱུར། མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་ཨཕ་རི་ཀའི་གནད་འགག་ཆེ་བའི་གཏེར་རྫས་ཀྱི་ཁྲོམ་རར་དབང་ཤུགས་ཁྱབ་གདལ་ཇེ་ཆེར་གཏོང་བཞིན་པར་ཁ་གཏད་གཅོག་ཆེད། ནུབ་ཕྱོགས་ཡུལ་གྲུ་ཡུ་རོབ་དང་ཨ་མི་རི་ཀ་སོགས་ཀྱིས་འབད་བརྩོན་བྱ་བཞིན་པའི་གནས་ཚུལ་འདུག་དེ་ཡང་རྒྱ་ནག་གིས་ཨཕ་རི་ཀའི་ཟངས་དང་ལྕགས་རྩི་སོགས་ཀྱི་གཏེར་རྫས་ཁྲོམ་རར་སྟངས་འཛིན་ཤུགས་ཆེ་བྱ་བཞིན་པར་སོང། ཡུ་རོབ་དང་ཨ་མི་རི་ཀས། ཨཕ་རི་ཀའི་ཡུལ་གྲུ་འཛམ་བྷི་ཡ་དང་ཀོང་གོ། དེ་བཞིན་ཨན་གོ་ལ་སོགས་ལ་གཏེར་རྫས་མཁོ་སྤྲོད་བྱ་རྒྱུར་རོགས་རམ་བྱ་རྒྱུར་མོས་མཐུན་བྱུང་ཡོད་འདུག་ལ། དེ་ནི་རྒྱ་ནག་གིས་ཨ་ཧྥེ་རི་ཁའི་གཏེར་རྫས་ལ་སྟངས་འཛིན་བྱ་བཞིན་པ་དེར་ནུབ་ཕྱོགས་པས་ཁ་གཏད་གདོང་ལེན་བྱས་པ་ཐོག་མ་ཡིན་པ་རེད། ཟླ་བ་སྔོན་མ Brussels དུ་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་གླེང་སྟེགས་ནང་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱིས་རྒྱ་ནག་གིས་ཨ་ཧྥེ་རི་ཁའི་གཏེར་རྫས་ཁྲོམ་རར་སྟངས་འཛིན་བྱས་ནས་གཏེར་ཁ་དང་གཏེར་ཁའི་ཐོན་ཁུངས་རྣམས་དྭངས་མ་བཟོ་བའི་ལམ་ནས་གློག་ཆས་དང་གློག་ཤུགས་ཀྱི་མོ་ཏར་མཁོ་བའི་གཏེར་རིགས་ལ་སྟངས་འཛིན་གྱི་དབང་ཤུགས་ཁྱབ་གདལ་འགྲོ་བཞིན་པར་ཁ་གཏད་གཅོག་འདོད་ཡོད་པ་བཤད་འདུག། དེ་བཞིན་ཉེ་བའི་ཆར་ཨ་མི་རི་ཀས་ཀྱང། གཏེར་རྫས་ཀྱིས་ཕྱུག་པའི་ཨ་ཕི་རི་ཀའི་ཡུལ་ནས། གཏེར་རྫས་འདྲ་མིན་མང་པོ་ཞིག་མཁོ་སྒྲུབ་བྱ་འདོད་ཡོད་པའི་གསལ་བསྒྲགས་གནང་ཡོད་པ་རེད། འཛམ་གླིང་ནང་གི་རྫ་རྩི་དང་ལྕགས་རྩི་བརྒྱ་ཆ་བདུན་ཅུ་ནི་ཨ་ཕི་རི་ཀའི་དབུས་རྒྱལ་ཁབ་ཁོང་གོ་ཡིས་མཁོ་སྤྲོད་བྱེད་ཀྱི་ཡོད་པ་དང་དེ་ཡང་ཕལ་ཆེ་བ་རྒྱ་ནག་ལ་ཕྱིར་ཚོང་བྱེད་ཀྱི་ཡོད་པ་རེད། དེ་བཞིན་རྒྱལ་སྤྱིའི་ནང་གི་ཟངས་སྤུས་ཀ་ཡག་ཤོས་དེ་ཛམ་བྷི་ཡ་ཡུལ་ནས་ཐོན་གྱི་ཡོད་སྟབས། རྒྱ་ནག་གིས་ཡུལ་དེའི་ཟངས་ཀྱི་ཐོན་ཁུངས་ཀྱི་ཐོག་མ་འཛུགས་ཤུགས་ཆེ་བྱས་ཡོད་འདུག་ད་ཆ་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱིས་ཨ་ཧྥེ་རི་ཀའི་ཡུལ་གྲུ་དེ་ཉིད་བསླུ་ཐབས་བྱ་བཞིན་ཡིན་འདུག་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དྲུག་བར་ལྷན་ཚོགས་གནང་བའི་གླེང་སྟེགས་ཀྱི་ཐོག་ཨ་རི་དང་ཡུ་རོབ་ཀྱིས་ཨན་གྷོ་ལ་དང་ཁོང་གོ་དེ་བཞིན་ཛམ་བྷི་ཡ་ལ་གཏེར་རྫས་རྒྱལ་སྤྱིའི་ཁྲོམ་རའི་ནང་མཁོ་སྤྲོད་བྱ་རྒྱུར་རོགས་རམ་བྱ་རྒྱུའི་ཁས་ལེན་བྱས་ཡོད་པ་དང། སྔོན་འགྲོའི་རོགས་རམ་གྱི་ཚུལ་དུ་ཨ་མི་རི་ཀས་རོགས་དངུལ། ཨ་སྒོར། ས་ཡ་ཉིས་བརྒྱ་ལྔ་བཅུ་གནང་རྒྱུའི་ཞལ་བཞེས་གནང་ཡོད་པ་རེད། ཉི་ཧོང་གི་སྲིད་བློན་མཆོག་གིས་ཧྥི་ལི་པིན་སི་མཉམ་སྲུང་སྐྱོབ་ཀྱི་ལས་དོན་མཉམ་འབྲེལ་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་འདུག་དེ་ཡང་འདི་ག་རླུང་འཕྲིན་ཁང་གི Benar གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་མཁོ་སྤྲོད་བྱུང་བ་ལྟར་ན། འདས་པའི་གཟའ་པ་སངས་ཉིན་ཉི་ཧོང་གི་སྲིད་བློན་ཧྥུ་མི་འོ་ཀི་ཤི་ཏ་མཆོག་ཧྥི་ལི་པིན་ནང་འཚམས་གཟིགས་ཕེབས་ཏེ་ཡུལ་དེའི་སྲིད་འཛིན་མཆོག་དང་མཇལ་འཕྲད་གནང་འདུག་ལ་དམིགས་བསལ་ལོ་རྒྱུས་ནང་བྱུང་མྱོང་མེད་པའི་ཧྥི་ལི་པིན་གྱི་གྲོས་ཚོགས་གོང་འོག་གཉིས་སུ་གསུང་བཤད་ཀྱང་གནང་ཡོད་འདུག་སྲིད་བློན་ཀི་ཤི་ཏ་མཆོག་གིས་གསུང་བཤད་གནང་བའི་ནང་དོན་གཙོ་བོར་ང་ཚོས་ཧྥི་ལི་པིན་དང་དེ་ག་ནང་བཞིན་མཐུན་ཕྱོགས་རྒྱལ་ཁབ་ཨ་རི་དང་བཅས་པའི་མཉམ་ད་ལྟ་ཉེན་ཁའི་ནང་གནས་ཡོད་པའི་རྒྱ་མཚོའི་འདབས་འབྲེལ་གྱི་དཀའ་རྙོག་དེ་དང་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་སྲུང་སྐྱོབ་བྱེད་རྒྱུར་ཆོད་སེམས་བརྟན་པོ་ཡོད་ལ། ལྷོ་རྒྱ་ནག་རྒྱ་མཚོའི་སྲུང་སྐྱོབ་ཆེད་ཉེ་ཆར་ཨ་རི་དང་ཧྥི་ལི་པིན་གྱི་མཚོ་དམག་དེ་ག་ནང་ཟུང་འབྲེལ་གྱི་སྦྱོང་བརྡར་བྱས་པའི་སྐབས་ཉི་ཧོང་གིས་ཀྱང་མཉམ་ཞུགས་བྱས་ཡོད་པ་ལུང་འདྲེན་གནང་སྟེ་གང་ལྟར་མཚོ་གླིང་གི་དཀའ་རྙོག་དེ་དག་ཁྲིམས་ཀྱི་ཐོག་ནས་སེལ་ཐབས་བྱེད་དགོས་པ་ལས་དབང་ཤུགས་ཀྱི་ཐོག་ནས་སེལ་ཐབས་བྱེད་རྒྱུ་མེད་ལུགས་རྒྱ་ནག་ལ་ཟུར་ཟའི་ཚུལ་དུ་གསུངས་ཡོད་འདུག། ཡང་སྲིད་བློན་མཆོག་དང་ཧྥི་ལི་པིན་གྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་གྲུབ་པའི་རྗེས་མཉམ་འབྲེལ་གྱི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ལ་ཡང་མཚོ་གླིང་བདག་དབང་གི་དཀའ་རྙོག་དེ་བཞིན་རྒྱལ་སྤྱིའི་རྒྱ་མཚོའི་ཁྲིམས་ཀྱི་ལམ་ལུགས་ཀྱི་ཐོག་ནས་སེལ་ཐབས་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་ནན་བརྗོད་གནང་ཡོད་པ་རེད། སྤྱིར་བཏང་ལྷོ་རྒྱ་ནག་རྒྱ་མཚོ་དང་ཤར་རྒྱ་ནག་རྒྱ་མཚོའི་མཚོ་གླིང་དེ་དག་གི་བདག་དབང་ཐོག་ལོ་མང་པོའི་གོང་ནས་རྩོད་རྙོག་ཡོད་བཞིན་པ་དང་ལྷག་པར་དུ་ཉེ་བའི་ལོ་ཤས་ནས་བཟུང་རྒྱ་ནག་གིས་དོ་གླིང་གི་བདག་དབང་ཕལ་ཆེ་བ་ཁོང་ཚོར་ཡོད་ཚུལ་བཤད་ནས་དོ་གླིང་དེ་དག་གི་ཐོག་ཅ་དངོས་འོར་འདྲེན་བྱེད་མཁན་གྱི་གྲུ་གཟིངས་སོགས་ལ་ཚོད་འཛིན་བཟོ་བའི་བྱ་སྤྱོད་སྤེལ་ནས་ཁྱིམ་མཚེས་རྒྱལ་ཁབ་ཁག་དང་འཁོན་འཁྲུག་ཡོང་བཞིན་ཡོད་པ་རེད། ད་རེས་སྲིད་བློན་མཆོག་ཧྥི་ལི་པིན་སི་འཚམས་གཟིགས་གནང་བའི་སྐབས་ཉི་ཧོང་གིས་ཧྥི་ལི་པིན་སི་དོ་གླིང་བདེ་འཇགས་ལ་མཁོ་བའི་འཕྲུལ་ཆས་ཉོ་རྒྱུར་དམིགས་ཏེ་ཨམ་རི་ཀའི་ཌོ་ལར་ས་ཡ་བཞི་ལྷག་ཙམ་གྱི་རོགས་རམ་གནང་རྒྱུའི་གྲོས་མཐུན་བྱུང་ཡོད་པ་བཅས་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་འབྲེལ་བའི་ཁ་ཕྱོགས་བཟང་དུ་ཕྱིན་པའི་རྣམ་པ་ཞིག་བསྟན་ཡོད་འདུག། ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་སྦེ་ནིས་མཆོག་རྒྱ་ནག་ཏུ་གཟིགས་སྐོར་གནང་བཞིན་པ་དང་ཁོང་ནི་མི་ལོ་བདུན་ཙམ་གྱི་རྗེས་སུ་ཨོ་སི་ཀྲོ་ལི་ཡའི་དབུ་ཁྲིད་རྒྱ་ནག་ཏུ་ཕེབས་མཁན་ཐོག་མ་དེ་ཡིན་འདུག་ལ། ཁོང་གིས་རྒྱ་ནག་དང་མཉམ་མཐུན་འབྲེལ་ཡར་རྒྱས་དང་ཕན་ཚུན་མཉམ་ལས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་བཞག་དེ་ཡང་ཤང་ཧའེ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨལ་སྦེ་ནིས་མཆོག་གིས། ཧྲང་ཧའེ་གྲོང་ཁྱེར་ནང་རྒྱལ་སྤྱིའི་ཕྱི་ཚོང་ནང་ཚོང་གི་ལྷན་ཚོགས་ཐོག་གསུང་བཤད་གནང་བའི་ནང། རྒྱ་ནག་དང་མཉམ་དོན་ཕན་ལྡན་པའི་འབྲེལ་མཐུད་བྱ་རྒྱུ་དེ་ནི་ཧ་ཅང་གལ་ཆེན་པོ་ཡིན་པ་གསུངས་བཞག་རྒྱལ་སྤྱིའི་ལྷན་ཚོགས་དེ་བཞིན་རྒྱ་ནག་གི་སྲིད་བློན་ལི་ཆིང་ཡིས་དབུ་འབྱེད་བྱས་བཞག་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ད་བར་རྒྱ་ནག་དང་ཨོ་སྟྲོ་ལི་ཡའི་དབར། རྒྱ་ནག་གི་རྒྱང་སྲིང་བརྡ་འཕྲིན་ཁེ་གཉེར་བཟོ་ལས་ཁང། Huawei། ཡིས་གསང་ཉུལ་བྱས་པའི་གནད་དོན་དང་དེ་བཞིན་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་དཀའ་རྙོག་སོགས་ཀྱི་རྐྱེན་པས། ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་ཀྱང་ད་ཆ་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨེལ་པེ་ནིས་མཆོག་རྒྱ་ནག་ཏུ་ཕེབས་ནས་འབྲེལ་བ་བསྐྱར་གསོ་ཡོང་ཐབས་གནང་བཞིན་པ་རེད། རྒྱལ་སྤྱིའི་ལྷན་ཚོགས་དེའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལི་ཆིང་ཡིས། རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་ནང་ཁྲོམ་ར་རྒྱ་སྐྱེད་གཏོང་རྒྱུ་དང་དེ་བཞིན་ཨོ་སི་ཀྲོ་ལི་ཡའི་ཚོང་ཟོག་ནང་འདྲེན་བྱ་རྒྱུ་ཡིན་ལུགས་བཤད་པར་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨེལ་པེ་ནིས་མཆོག་གིས་དགའ་བསུ་ཞུས་པའི་ཐོག་དེ་ནི་ཧ་ཅང་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡིན་པའི་འགྲེལ་བརྗོད་བྱས་བཞག། ད་ལན་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨེལ་བྷེ་ནི་སི་མཆོག་དང་ལྷན་དུ་ཡུལ་དེའི་ཚོང་འབྲེལ་བློན་ཆེན་ཌོན་ཧྥེ་རིལ་མཆོག་ཀྱང་རྒྱ་ནག་ཏུ་ལྷན་བཅར་ཞུས་ཡོད་པ་རེད། ཁོང་གིས་རྒྱ་ནག་གི་ཚོང་འབྲེལ་བློན་ཆེན་དང་ཐུག་འཕྲད་གནང་བའི་རྗེས། རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་རྒྱ་མཚོའི་ཟས་རིགས་ཐོན་སྐྱེད་དང་ཤའི་ཐོན་སྐྱེད་རིགས་ནང་འདྲེན་བྱ་རྒྱུར

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས Swiss བོད་ཀྱི་བུད་མེད་ཚོགས་པ་དབུ་བརྙེས་ནས་མི་ལོ་སུམ་ཅུ་སོ་ལྔ་འཁོར་བའི་དུས་ཆེན་འཚོགས་པ་དང། དུས་ཆེན་དེའི་ཐོག་ཐོག་མར་གསར་འཛུགས་གནང་མཁན་དགུང་ལོ་བགྲེས་པ་ཚོར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག Swiss བོད་ཀྱི་བུད་མེད་ཚོགས་པའི་ལས་དོན་ངོ་སྤྲོད་དང་འབྲེལ་འདས་པའི་མི་ལོ་སུམ་ཅུ་སོ་ལྔའི་ཉམས་མྱོང་ནས་བསླབ་བྱ་བླངས་ཏེ་མ་འོངས་གོང་འཕེལ་གཏང་དགོས་པའི་སྐུལ་མ་གནང་བའི་ལམ་ནས་དུས་དྲན་རྗེས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་ལ་སུད་སི་ནས་འདི་གའི་གསར་འགོད་པ་ར་ཀོན་སིར་བྷི་ཛ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། དེ་ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་བཞིའི་དགོང་དྲོའི་ཆུ་ཚོད་ལྔ་པའི་ཐོག་སུད་སི་གྲོང་ཁྱེར་ར་པ་སི་ཝིལ་གྱི་ཉེ་འདབས་རུ་ཏིའི་ས་གནས་གཞུང་གི་ཚོགས་ཁང་ནང། མི་ལོ་སུམ་ཅུ་སོ་ལྔའི་བརྒྱུད་རིམ་གྱི་ཁྲོད་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་གནང་མྱོང་མཁན་ཚོགས་གཙོ་ཟུར་པ་རྣམས་ཀྱི་ཐོག་ལས་ཐོག་རྒྱུན་ལས་རྣམས་དང

གཙོ་བོ་དེ་ང་རང་ཚོ་བོད་བུད་མེད་ལྷན་ཚོགས་ཀྱིས་ད་ལྟ་གསུམ་པའི་བཅུ་གཉིས་གྱེན་ལངས་འདི་བྱས། ཨ་ད་ག་ནང་བཞིན་གྱི་པཎ་ཆེན་རིན་པོ་ཆེ་གི་འཁྲུངས་སྐར་ཨ་ད་ག་ནང་བཞིན་པཎ་ཆེན་རིན་པོ་ཆེ་གར་སོང་ཆ་མེད་དུ་ཕྱིན་པའི་དེ་ཉིན་མོ་དེ་སྟེ་དུས་ཆེན་གལ་ཆེན་པོ་བཞི་དེ་ང་རང་ཚོ་ཡི་ཨ་ནི་ཆབ་སྲིད་ཀྱི་ཐོག་ནས་ལས་འགུལ་སྤེལ་དགོས་རེད་ཞུ་ཡས་ཡིན། དེ་མིན་སུད་སི་དང་ལིག་ཊེན་ཤི་ཊེན་བོད་རིགས་ཚོགས་པས་གོ་སྒྲིག་གནང་པའི་ལས་འགུལ་གྱི་རིགས་ཚང་མའི་ནང་མཉམ་ཞུགས་དེ་དང་ཕྱོགས་མཚུངས་སུད་བོད་མཐུན་ཚོགས་ཚོགས་པ་དང་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པས་གོ་སྒྲིག་ཞུས་པའི་ལས་འགུལ་གྱི་རིགས་ལ་མཉམ་ཞུགས་ཀྱིས་ཕན་ཚུན་གཞོགས་འདེགས། དེ་བཞིན་མི་ལོ་སུམ་ཅུ་སོ་ལྔའི་བརྒྱུད་རིམ་གྱི་ཁྲོད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་འདི་ལས་རྩ་འགངས་ཆེ་བ་མེད་སྟབས་སྐུ་ཕྱྭའི་ཞབས་རིམ་ལོ་ལྟར་འཆར་ཅན་འབད་སྒྲུབ་ཞུ་བཞིན་ཡོད། ཅེས།
སྐུ་ཕྱྭའི་ཞབས་རིམ་འདི་ད་ང་ཚོ་ལོ་རྟག་པ་རེ་བཞིན་ད་ལྟ་རི་ཀོན་ཆོས་འཁོར་དགོན་གྱི་དར་བུ་དང་ད་ལྟ་རི་ཀོན་ཆོས་འཁོར་དགོན་གྱི་མཁན་རིན་པོ་ཆེ་གྱི་བཀའ་སློབ་ལམ་སྟོན་འོག་ལ་འདུག་ཟེར་ནས་ང་ཚོའི་རི་ཀོན་ཆོས་འཁོར་དགོན་ལ་འདུག་ཟེར་ནས་གོ་སྒྲིག་ཞུས་ཡོད་ཞུ་ཡས་ཡིན། བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་སླད་སྔོན་ལ་ཕྲུ་གུའི་ཕ་མ་བོད་ཡིག་གི་ཤེས་ཚད་ལྡང་ངེས་མེད་པ་ཚོར་བོད་ཡིག་སློབ་ཁྲིད་ཀྱིས་བོད་ཡིག་ཤེས་ཚད་གོང་འཕེལ་གཏོང་ཕྱོགས་ལ་འབད་བརྩོན་དང། དེ་མིན་རྒྱལ་སྤྱིའི་རང་བཞིན་ལྡན་པའི་སྒོ་ནས་ཇི་ནི་ཝ་ས་མིཊ་ནང་མཉམ་ཞུགས་ཀྱིས་རྒྱ་ནག་གུང་ཁྲན་ཏང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་བྱེད་བབ་རྣམས་ཐེར་འདོན་སོགས་མི་ལོ་སུམ་ཅུ་སོ་ལྔའི་ནང་གང་ལ་དེ་འཚམ་ཞབས་ཕྱི་ཞུ་རྒྱུའི་གོ་སྐབས་བྱུང་ཅེས་འགྲེལ་བརྗོད་གནང་བྱུང། མཚམས་འདིར་རྗེས་དྲན་གྱི་ནང་མཉམ་ཞུགས་གནང་མཁན་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་དང་པོ་རྒྱལ་སྟག་ཕུན་ཚོགས་སྒྲོལ་དཀར་ལགས་སུ་ཚོར་བ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ།

ཡང་ཚོགས་གཙོ་ཟུར་པ་དབྱངས་ཅན་ལགས་སུ་ཚོར་བ་ཇི་བྱུང་དང་དགོངས་ཚུལ་ཇི་ཡོད་བཀའ་འདྲི་ཞུས་པའི་བཀའ་ལན་དུ། བྱུང་རོགས་ད་ཚོགས་པ་ཚང་མ་ནང་བཞིན་རེད་ང་ཚོ་ལ་ཡ་ཚ་མ་ཟེར་བ་སུ་གྲོགས་ཡོད་རེད་བ། ཡིན་ནའི་མཐའ་མ་དེ་ལ་ང་རང་ཚོ་གི་ག་རེ་མོ་ག་རེ་ཡིན་ནའི་རྒྱལ་བ་རིན་པོ་ཆེ་གི་ཅི་གསུང་བཀའ་སྒྲུབ་བ་ལ་འགྲོ་དགོས་དུས་རེད་བ། རྡོག་རྩ་གཅིག་སྒྲིལ་བྱས་དེ་གལ་ཆེན་པོ་མཐོང་ཙང་རོགས། ཨ་ནི་ད་ལྟ་བར་དུ་ལོ་སུམ་ཅུ་སོ་ལྔ་བར་དུ་འདུག་སེ་མུ་འཁྱོལ་བ་དེ་ལ་དགའ་བོ་ཞེ་དྲག་འདུག།
མཇུག་ཏུ་ཚོགས་གཙོ་ཟུར་པ་པད་མ་ལགས་སུ་དགོངས་ཚུལ་དང་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། ཚང་མས་ཀྱི་སྐུ་ལས་བསྐྱོན་བྱས་སོ་སོ་སྒེར་པ་གི་དེ་བསམ་བློ་ཞིག་མ་གནང་ནས་སྤྱི་ཡོངས་རེད་པ། དེ་གལ་ཆེན་པོ་རེད་པ་ང་ཚོ་སྤྱི་ཡོངས་ལ་ཡང་འདི་འདྲ་ཞིག་ཤུགས་བསྐྱོན་ཡས་དེ་དེ་རྒན་པ་ཚོ་གཅིག་པོ་མ་རེད་གཞོན་སྐྱེས་ཚོས་ཀྱི་འདི་འདྲ་ཞིག་ཕྱག་ལས་གནང་ཡ་ལ་དམིགས་ཡུལ་འཛིན་དགོས་གི་རེད་བསམ་གི་འདུག་རེད་པ་དེ་ཨ་ནི་ང་ཚོ་རྒན་པ་དང་གཞོན་པ་ཚོའི་མཉམ་དུ་ལ་ཡང་བསམ་བློ་མཉམ་དུ་བྱས་ཙམ་ཙམ། ལྟ་ཚུལ་གཅིག་གི་ཧེ་བག་ཡོང་གི་རེད་དེ་སྤྱི་ཡོངས་ང་ཚོ་དམིགས་ཡུལ་དེ་མ་བརྗེད་པའི་ཆ་ནས་བ། སུད་སི་བོད་ཀྱི་བུད་མེད་ཚོགས་པས་གོ་སྒྲིག་ཞུས་པའི་མི་ལོ་སུམ་ཅུ་སོ་ལྔ་འཁོར་བའི་རྗེས་དྲན་གྱི་དམིགས་ཡུལ་གཙོ་བོ་ད་བར་ཕྱག་ལས་གནང་མཁན་ཚོགས་གཙོ་ཟུར་པས་དབུས་ཚོགས་མི་ཡོངས་ལ་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་འབྱུང་འགྱུར་ལས་དོན་གནང་ཕྱོགས་ཀྱི་ཐད་ཆབ་སྲིད་དང་དཔལ་འབྱོར་ཆོས་དང་རིག་གཞུང་སོགས་འཆར་གཞི་ཁག་གསལ་སྟོན་གནང་པའི་རྨང་གཞིའི་འོག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོས་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན་གླེང་མོལ་གྱི་ལེ་ཚན་ནང་ཉེ་ཆར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝའི་གླེང་སྟེགས་ཐེངས་ལྔ་པའི་སྐོར་དང་དེ་ག་ནང་བཞིན་བོད་ནང་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཁག་ལ་བོད་མིའི་སྒྲིག་འཛུགས་ཀྱིས་གདོང་ལེན་གནང་ཕྱོགས་སོགས་ཀྱི་ཐད། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་དང་མཉམ་དུ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། ཉེ་ཆར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝ་བོད་དོན་གླེང་སྟེགས་ཐེངས་ལྔ་པ་དེ་ཚོགས་ཡོད་པ་རེད།

དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་དུ། ཇི་ནི་ཝ་བོད་དོན་གླེང་སྟེགས་ཐེངས་ལྔ་པའི་སྐོར་དང། དེ་བཞིན་བོད་ནང་དུ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཁག་ལ། བོད་མིའི་སྒྲིག་འཛུགས་ཀྱིས་གདོང་ལེན་གནང་ཕྱོགས་སོགས་ཀྱི་ཐད་ལ། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་དང་མཉམ་དུ་གླེང་མོལ་བྱེད་ཀྱི་ཡིན། དེ་རིང་བསྟན་འཛིན་ལེགས་བཤད་ལགས Skype བརྒྱུད་ལས་ད Swiss ནས། ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལས་རིམ་ནང་ཕེབས་པ་ལ་ཐུགས་རྗེ་ཆེ།

པའི་ཚོགས་འདུ་ཞིག་ཡོད་ནི་གལ་གལ་ཆེན་པོ་ཟེར་བྱས་བྱས་དེ་ནས་ཚོགས་གནང་བ་ཞིག་རེད་ཞེས་ཞུ་འདོད་བྱུང། ད་དེ་རིང་འདི་ད་ལོ་ཆ་བཞག་བའི་ནས་ཀྱི་ད་རྒྱ་ནག་གཞུང་ནས་གླེང་ད་འགྲོ་མིའི་ཐོབ་ཐང་གི་སྙན་ཐོ་དེ་འབུལ་ཡས་ཀྱི་དུས་ཚོད་དེ་ཤར་སྡོད་ཀྱི་ཡོད་རེད་ཤར་སྡོད་ཀྱི་ཡོད་དུས་ཙམ་པ་ལ་ད་ལྟའི་ཆ་ལ་ཇི་ནི་ཝ་ནང་ལོགས་ཡིན་པ་ཡིན་ན་ཨ་ནི་བོད་དོན་གླེང་སྟེགས་དེ་སྔར་ལས་ལྷག་ཅིག་བྱེད་ཐུབ་ཡས་དང་སྔར་ལས་ནུས་པ་ཆེ་རུ་བཏང་ཐུབ་ཡས་ཀྱི་འབད་བརྩོན་ཅིག་ཞུ་དགོས་པ་དེ་ང་ཚོས་གལ་ཆེན་པོ་མཐོང་གི་ཡོད་རེད་དེ་ཡོད་ཙམ་པ་ལ་ད་རེས་ཀྱི་ཇི་ནི་ཝ་གླེང་སྟེགས་དེའི་ནང་ལ་ཡིན་པ་ཡིན་ནའི་གི་ང་ཚོས་གཏམ་བཤད་གནང་མཁན་གྱི་མི་སྣ་ཡིན་པ་ཡིན་ནའི་རེད་ཨ་འདི་ན་ཚོགས་བཅར་ཡིན་ནའི་རེད་གང་ཅིའི་ཐད་ནས་ང་ཚོས་གོ་སྐབས་དེ་འཇུས་པའི་ཐོག་ནས་ཨ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པའི་གནས་སྟངས་ཐོག་ལ་ཨ་ནི་མ། གསལ་བཤད་བྱེད་ཡས་དང་སྐད་ཆ་བཤད་ཡས་ཀྱི་གོ་སྐབས་དེ་ཕུལ་ཡོད་རེད་ཅེས་དེ་ཞུ་འདོད་བྱུང། རེད་ད་ད་ལྟ་ཇི་ནི་ཝ་གླེང་སྟེགས་དེའི་ནང་ལ་ཨ་ནི་གཅིག་ཚོགས་ཞུགས་བྱེད་མཁན་ག་རེ་ག་རེ་ཕེབས་ཡོད་རེད་བོད་པ་ཙམ་ཡིན་གྱི་མ་རེད་ཅིག་ཡང་ད་རྒྱ་ནག་གི་དབང་འཛིན་གྱི་འོག་ན་དཀའ་ངལ་འཕྲད་ཡོད་པའི་མི་རིགས་གཞན་པ་ད་དེ་འདྲའི་སྐད་ཡོད་རེད། ཚོགས་འདུ་འདི་དེའི་རྩ་བའི་དང་ད་བོད་དོན་གླེང་སྟེགས་ཞུ་གི་ཡོད་རེད་དེ་ནས་ཀྱི་མིང་བྱང་ཐོག་ནས་ཇི་ནི་ཝ་ཧྥོ་རོམ་ཞེས་ཀྱི་ཞུ་གི་ཡོད་རེད་པ། ཇི་ནི་ཝ་ཧྥོ་རོམ་དེ་བོད་ཙམ་མ་ཡིན་པའི་རྒྱ་ནག་གི་བཙན་འོག་ཏུ་ཡོད་པའི་ཨ་ནི་ཨེ་ད་སུ་འདྲ་ཞིག་ཡིན་ནའི་བོད་ཙམ་བོད་དང་ཡུ་གུར་མི་རིགས་དང་ལྷོ་སོག་པོ་དང་ཧོང་ཀོང་དང་ཐའེ་ཝན་དང་རྒྱ་ནག་མི་རིགས་སོགས་ཡིན་པ་ནའི་གི་གདུག་རྩུབ་མྱངས་དང་མྱངས་བཞིན་པ་ཡོད་དུས་ཙམ་པ་ཁོང་ཚོའི་གནད་དོན་དེ་ཚོ་ཚང་མ་མ་གོ་སྐབས་ཕུལ་བའི་ཐོག་ནས། སྡིངས་ཆ་གཅིག་གི་ཐོག་ནས་མ་གསལ་བཤད་བྱེད་ཡས་དང་དེ་འབྲེལ་གྱི་གནད་དོན་ཡོད་དུས་ཙམ་པ་ལ་ད་རེས་འདི་ཆ་བཞག་པའི་ནས་ཀྱི་ཨ་ནི་ཡུ་གུར་གྱི་རང་དབང་འཐབ་རྩོད་པ་དང་བ་ཨ་ནི་ད་ལྟ་ལྷོ་སོག་པོའི་ངོས་ནས་ཡིན་པ་ཡིན་ན་རེད་ཨ་ནི་ཧོང་ཀོང་ནང་ལ་ཡིན་པ་ཡིན་ན་རེད་བོད་ད་ཡིན་ལ་ཡིན་ཨ་ཅང་ཅང་ང་རང་ཚོ་སྒྲིག་འཛུགས་ཀྱིས་ད་ད་ལྟ་དེ་གོ་སྒྲིག་ཞུ་གི་ཡོད་རེད་དུས་ཨ་ནི་ཐའེ་ཝན། དང། ཨ་ནི་དེ་ཙམ་མ་ཡིན་པ་འཐབ་རྩོད་པ་གཅིག་པོ་མ་ཡིན་པ་ཨ་ནི། རྒྱལ་སྤྱིའི་རང་བཞིན་ལྡན་པའི་གི་ཨ་ནི་བློ་འདོན་ལྟེ་གནས་ཁང། བ། ཨ་ནི་བློ་འདོན་ལྟེ་གནས་ཁང་དེ་ཚོ་ཡིན་པ་ཡིན་ནས་གི་འགྲོ་བ་མིའི་ཐོབ་ཐང་དང་ཐད་ཀར་འབྲེལ་བ་ཡོད་པའི་བློ་འདོན་ལྟེ་གནས་ཁང། དམིགས་བསལ་གི་ད་ལྟའི་ཆ་བཞག་པ་ཡིན་ན་ཨ་ནི་རང་དབང་གི་ཁང་པ། ལ་སོགས་པའི་ཀྱི་ཨ་དེ་ཚོ་གདན་འདྲེན་ཞུས་ཡོད་རེད། ཨ་ནི། སྤྱིར་ད་ལྟ་ང་ཚོས་བསམ་བློ་བཏང་དུས་ཙམ་པ་ལ་ད་བོད་དོན་གླེང་སྟེགས་བྱས་ད་དེ་ཚོ་མི་དང་མིའི་སྐད་ཆ་བཤད་གར་འགྲོ་དུས་ཙམ་པ་ལ་རྒྱལ་སྤྱིའི་ནང་ལ་ཁྱབ་ཆེན་པོ་ཞིག་ཡོང་ཐབས་ལ། གསར་འགྱུར་བརྒྱུད་ལམ་དེ་གལ་ཆེན་པོ་མཐོང་གི་ཡོད་རེད། དུས་ཙམ་པ་ད་རིང་གཏམ་བཤད་བྱེད་མཁན་ནང་ལ་གསར་འགྱུར་བརྒྱུད་ལམ་ནང་ལོགས་ནས་ཡང་གྲགས་ཅན་གྱི་ད་ལྟ Washington Post དེ་ཨ་ནི་ཁོ་རང་བོད་དང་རྒྱ་ནག་སྒང་ལ་བྲིས་བསྡད་ཉན་དང་ཨ་འདི་ག་འཚོ་བ་ཞུས་ཉན། ཁོ་རང་གི་ཉམས་མྱོང་ཡོད་ཉན་བ། གནད་དོན་འགའ་ཞིབ་ཚགས་པོ་ཁོང་ཚོ་ཡང་གདན་འདྲེན་ཞུས་ཡོད་རེད་དུས་ཙམ་པར་ད་རིང་གི་གླེང་སྟེགས་འདི་ནང་གཏམ་བཤད་གནང་མཁན་མི་སྣ་སྣ་འཛོམས་པོ་རང་ཅིག་ཆགས་ཡོད་རེད་གང་ལགས་ཟེར་ན་ཕྱོགས་ཡོངས་ནས་རྒྱ་ནག་གིས་ཨ་ནི་བོད་ནང་ལོགས་དང་རྒྱ་ནག་ཁྱོན་ཡོངས་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་པའི་གི་གནས་སྟངས་ཚང་མ་ཞུ་དགོས་དུས་ཙམ་པ་ལ་མི་སྣ་དེ་ཚོ་གིས་གཏམ་བཤད་གནང་མཁན་མི་སྣ་དེ་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དུས་ཙམ་པ་ལ་གལ་ཆེ་དོན་ཆེ་བྱེད་ཆེད

ད་རྒྱ་ནག་གཞུང་ལ་སྤྲད་པ་མཉམ་དུ་ཨ་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་ས་གནས་འདི་དེ་ད་ལྟ་ཇི་ནི་ཝ། ས་གནས་ཁོ་རང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྟེ་གནས་ཆགས་ཡོད་དུས་ཙམ་པ་ལ་དེའི་ནང་ཡོད་པའི་གི་ད་ལུང་པ་འདྲ་མིན་གི། གཞུང་གི་གཞུང་ཚབ་ཡི་ཡོད་རེད་དེ་བ་བསྟི་གནས་མང་པོ་ཞེ་གཅིག་ཡོད་རེད་ད་ཁོ་ཚོ་བརྒྱུད་བྱས་བྱས་བོད་ཀྱི་གནད་དོན་དེ་ད་རྒྱལ་སྤྱིའི་གནད་དོན་ཅིག་ཆགས་བསྡད་ཀྱི་ཡོད་དུས་ཙམ་པ་ལ་བོད་ཀྱི་གནད་དོན་རྒྱལ་སྤྱིའི་གནད་དོན་ཆགས་པ་ལ་ཨ་ནི། གཞུང་གི་མི་སྣ་སུ་འདྲ་ཞིག་ཡིན་པ་ཡིན་ནའང་དེའི་ཐོག་ལ་གཟིགས་དགོས་པ་དང་ཤེས་དགོས་ཏེ་གལ་ཆེན་པོ་ཆགས་ཡོད་དུས་ཙམ་པ་ལ་ད་ཐེངས་ཀྱི་གླེང་སྟེགས་འདི་ནང་ཡིན་པ་ཡིན་ནའང་གཞུང་ཚབ་ཁག་ནས་ཨ་ནི་ལས་བྱེད་ཁ་ཤས་ཤིག་ཕར་ཚུར
དེ་ནང་མཉམ་ཞུགས་གནང་གར་ཕེབས་ཡོད་རེད་ཅེས་འདི་ཞུ་འདོད་བྱུང། རེད་ལགས་ཤི་ལ་ད་རྩ་བའི་ཆ་ནས་ཅིག་བོད་ཀྱི་འཐབ་རྩོད་འདི་རྒྱལ་སྤྱིའི་སྒང་ནས་ལས་འགན་ཅིག་སྤེལ་བཞིན་པ་རེད་ད་ལྟའི་གི་བཀའ་ཤག་འཛིན་སྐྱོང་གི་ངོས་ནས་ཡིན་ན་ད་རྒྱལ་ཁབ་འཛམ་གླིང་གི་སྲིད་གཞུང་ཁག་གིས་བོད་ཡུལ་དེ་ལོ་རྒྱུས་སྒང་ནས་རང་བཙན་ཡིན་པ་ངོས་འཛིན་གསལ་པོ་ཞུས་པའི་སྒང་ནས་ཨ་ནི་བོད་ཀྱི་དཀའ་རྙོག་ད་དུང་ལྷག་བསྡད་ཡོད། དེ་སེལ་ཡག་གི་ཆེད་དུ་རྒྱ་ནག་དང་མཉམ་དུ་གྲོས་མོལ་བྱེད་དགོས། དེ་འདྲའི་གི་སྲིད་ཇུས་གཅིག་འཛིན་བྱས་ནས་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལ་བོད་རྒྱའི་དཀའ་ངལ་སེལ་ཐབས་སྐུལ་འདེད་ཀྱི་གྲོས་ཆོད་ཟེར་ཏེ་གྲོས་འཆར་གཅིག་འགྲོ་བཞིན་པ་རེད། གཅིག་ད་ཡང་ཡོ་རོབ་ནང་ཡང་དེ་འདྲའི་གི་ཐབས་ཤེས་བྱེད་ཀྱི་ཡོད་ན་ད་ཚང་གི་ལངས་རྟགས་ཀྱི་སྒང་ནས་ཡང་ཁྱེད་རང་ཚོ་གི་ཡོ་རོབ་རྒྱལ་ཁབ་ཡིན་ན་རེད་གྲོས་ཚོགས་ལ་དེ་འདྲའི་གི་གཅིག་ཐབས་ཤེས་བྱེད་ཡ་དེ་འདྲས་བྱུང་ཡོད་ན་ག་འདྲས་ཡིན།
ད་ལྟའི་སྤྱི་བཏང་ད་ལྟ། ད་ལྟའི་འཛིན་སྐྱོང་བཀའ་ཤག་ངོས་ནས་ཀྱི་རེད་བ་ཕུགས་དམིགས་ཀྱི་ཨ་ནི་མ། ལྟ་ཡིག་ཆ་ཞིག་མར། འགྲེམས་སྤེལ་ཞུས་ཡོད་རེད། ད་འདི་མང་ཚོགས་ནས་མཁྱེན་དགོས་གལ་ཆེན་པོ་རེད་བསམ་གི་ཕུགས་དམིགས་ཀྱི་དེ་རིང་བཀའ་ཤག་སྐབས་བཅུ་དྲུག་པའི་གི་འཛིན་སྐྱོང་གི་ཐོག་ནས་ཕུགས་དམིགས་ག་རེ་ལ་ཞུ་གི་འདུག་ཆབ་སྲིད་ཀྱི་ཐོག་ནས་ལས་དོན་བྱེད་ཕྱོགས་ག་རེ་ག་རེ་རེད་འདུག་བྱས་རྗེས་འདི་ཞུ་དུས་ཙམ་པ་རྩ་བའི་ཀྱི་བོད་དོན་བདེན་མཐའ་གསལ་ཡ་དེ་རྩ་བའི་གལ་ཆེའི་ནང་ནས་གལ་ཆེ་ཤོས་དེ་ཆགས་ཀྱི་ཡོད་རེད། འདི་འགྲུབ་པར་བྱས་པ་ལ། དབུ་མའི་ལམ་གྱི་སྲིད་བྱུས་དེ་གོང་མཐོར་བཏང་ཡ། གོང་འཕེལ་བཏང་ཡ་གོང་འཕེལ་བཏང་བ་ལ་ཨ་ནི་བཀའ་མོལ་གནང་དུས་ཙམ་པ་ལ་བཀའ་མོལ་དེ་དེ་སྔ་མ་ཡིན་པའི་གི་བཀའ་མོལ་རེད་བ་ཅིག་དུས་ཚོད་དང་མཐུན་པའི་ཐོག་ནས། ཨ་ནི་གདེང་འཁེལ་བའི་ཐོག་ནས་བཀའ་མོལ་ཞུ་ཐོག་ནས་ཨ་ནི་རྒྱ་ནག་གཞུང་ལ་ད་དེ་རེད་བ། ད་ད་དཔེར་ན་ཆ་བཞག་དེ་ད་པ་འདི་ལ་སོང་བ་ན་ཞིག་རེད། བོད་དེ་དེ་སྔ་རྒྱལ་རབས་ལོ་རྒྱུས་ཐོག་རང་བཙན་ཡིན་པ་དེ་སྒྲུབ་ཐུབ་པ་ཡིན་པ་ཡིན་ན་དབུ་མའི་ལམ་གདེང་འཇོག་སླེབས་ཀྱི་ཡོད་པ་དེ་ཚོ་གི་ཐོག་ནས་ད་ཨ་རི་ཙམ་མ་ཟད་ཡུ་རོབ་ནང་ལ་ཡིན་པ་ནས་གི་སྐུ་ངོ་སྲིད་སྐྱོང་མཆོག་ག་པ་ལ་ཕེབས་ཀྱི་ཡོད་པ་ནས་གི་གཞུང་གི་མི་སྣ་ཡིན་པ་ནས་གྲོས་ཚོགས་འཐུས་མི་ཡིན་ན་དེ་ཚོའི་སྐོར་ལ་ད་ཕར་གསལ་བཤད་བྱས་དང་དེའི་ཐོག་ལ་རྒྱབ་སྐྱོར་འཚོལ་ཡས་ཀྱི་ཅིག་རིག་པ་སྒྲིམ་བྱས་བྱས་ཨ་ནི་དེ་སྔ་ཡིན་པ་ནས་དེ། འཛིན་སྐྱོང་ངོས་ནས་ཡིན་པ་ནི་ཐག་རང་གཅིག་ཤོད་དུ་ཞུ་མུས་རེད། ད་ལྟ་བཀའ་ཤག་གི་ལམ་སྟོན་གཞིར་བཟུང་གིས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་ལས་ཀྱི་སྣེ་མོ་སུ་འདྲ་ཞིག་ཡིན་པ་ནི་འདི་སུ་བྱེད་པ་ཡིན་ནི་བཀའ་མོལ་གནང་དུས་ཙམ་པ་ལ་དེའི་ཐོག་དབུ་མའི་ལམ་ལ་གདེང་འཇོག་སླེབས་ཀྱི་དོན་དག་ལ་ཨ་ནི་བོད་དེ་རྒྱལ་རབས་ལོ་རྒྱུས་ཐོག་རང་བཙན་ཡིན་པར་སྒྲུབ་ཐུབ་ཡས་དང་དེ་ཚོའི་སྐོར་ལ་ང་ཚོ་ཤོད་སྡོད་ཀྱི་ཡོད་རེད། གང་ལྟར་ཡིན་ནའི་ད་ལྟ་བོད་ཀྱི་རྩ་དོན་གྱི་གནད་དོན་སྒང་ལ་གཞི་བཞག་དུས་ཙམ་པ་ལ་ད་ད་ལྟ་ཕུགས་དམིགས་ནང་ལ་གསལ་བོ་བཀོད་ཡོད་རེད། སྤྱི་བཏང་བྱས་པ་ན་བོད་ཀྱི་གནད་དོན་དེ་ད་ཡ་ང་བའི་གི་གནས་སྟངས་དང་འབྲེལ་བའི་ཐོག་ནས་རེད་བ་ང་ཚོ་གི་སྤྱི་བཏང་རྒྱལ་སྤྱིའི་ནང་ལ་སྐད་ཆ་བྱེད་དུས་ཙམ་པ་ལ་རོགས་པ་རྒྱབ་རོགས་བྱེད་དང་རོགས་པ་བྱེད་དང་བྱས་བྱས་ཅེས་ཞུས་ཏེ་སློང་སློང་ཡས་ཀྱི་གནས་སྟངས་རོགས་བྱེད་ང་ལ་ཅེས་གསུངས་ཏེ་འདུ་བ་ནམ་རྒྱུན་ཅིག་རེད་བ་རྒྱབ་སྐྱོར་བྱེད་ཡས་ཅིག་ཕར་ཕྱོགས་ཡིན་ནས་ཀྱི་ཚོར་བའི་ངང་ནས་ཅིག་རོགས་པ་བྱས་དང་ཅིག་རེད་བ་ཅིག་རྒྱབ་སྐྱོར་ལེན། དེ་ཙམ་མ་ཡིན་པར་བོད་ཀྱི་གནད་དོན་དེ་རྒྱལ་སྤྱི་དང་ཐད་ཀར་འབྲེལ་བ་ཆགས་པའི་རྒྱལ་སྤྱིའི་གནས་སྟངས་དང་ཐད་ཀར་འབྲེལ་བ་ཆགས་པའི་ཡིན་དུས་ཙམ་པ་ལ་ཨ་ནི་འདྲ་མཉམ་གྱི་ཐོག་ནས་རེད་བ་རྒྱབ་སྐྱོར་འཚོལ་ཐུབ་པའི་རེད་བ་བོད Partnership ཟེར་དགོས་རེད་བ་ཅིག་རོགས་འདྲིས་བྱེད་བྱེད་མཉམ་འགྲོ་མཉམ་རུབ་ཀྱི་ཐོག་ནས་ཨ་ནི་ལས་ཀ་བྱེད་ཐུབ་པའི་གི་ནུས་པ་ཅིག་སྤུངས་པའི་གི་ད་འབད་བརྩོན་ཞུ་གི་ཡོད་རེད་དུས་ཙམ་པ་ལ་ད་ལྟ་ཆ་ནས་ཡིན་པ་ནས་ཀྱི་བཀའ་མོལ་ཞུ་དུས་ཙམ་པ་ལ་བོད་བོད་པའི་གནད་དོན་དེ་བཀའ་མོལ་གནང་དུས་ཙམ་པ་ང་ཚོ་མ་ཟག་བྱེད་བྱེད་བ། སྤོབས་པ་ཞུམ་བྱས་བྱས་བཀའ་མོལ་གནང་ཡས་མ་ཡིན་པ། བ། བོད་པའི་གནད་དོན་སྒང་སྐད་ཆ་ཤོད་དུས་ཙམ་པ་རྒྱལ་སྤྱི་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་དུས་ཙམ་པ་ལ་གནད་འཁེལ་བའི་ཐོག་ནས་རྒྱལ་སྤྱིའི་སྡིངས་ཆ་སྒང་ལ་ཕར་ཅིག་གསལ་བཤད་བྱས་དང་རྒྱབ་སྐྱོར་བྱས་དང། གྲོགས་སྒྲིག་ཡས་དང། དེ་འདྲའི་ནུས་པ་ཅིག་སྤུང་ཡས་ཀྱི་ད་ལྟའི་དུས་ལ་ཤར་ཡོད་དུས་ཙམ་པ་དེ།

ད་ལྟ་སྤྱི་བཏང་ད་ལྟ་བོད་ཀྱི་གནད་དོན་འདི་ག་ད་ལྟ་གཅིག་རེད་ད་རྒྱ་ནག་སྒང་ལ་ལྟ་སྟངས་དེ་མ་འདྲ་ཅིག་རེད་ག་རེ་ཟེར་ན་བོད་རྒྱ་ནག་སྒང་ལ་ལྟ་དུས་ཙམ་པ་བོད་འདི་ད་གནད་དོན་གཅིག་ཆགས་ཀྱི་ཡོད་རེད་བ་རྒྱ་ནག་དམིགས་བསལ་གྱི་འགྲོ་བ་མི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཀྱི་ལྟ་སྟངས་ཅིག་ཡོད་རེད་ད་དེ་བཞིན་གྱི་རྒྱ་ནག་སྒང་ལྟ་སྟངས་བྱེད་དུས་ཙམ་པ་ལ་ལྟ་སྟངས་མང་དྲག་ཤོས་ཅིག་ཡོད་རེད་ཆབ་སྲིད་ཀྱི་ཐོག་ནས་ལྟ་སྟངས་ཡོད་རེད་ཚོང་གི་ཐོག་ནས་ལྟ་སྟངས་ཡོད་རེད་དཔལ་འབྱོར་ནུས་པའི་ཐོག་ནས་ལྟ་སྟངས་ཡོད་རེད་དམག་དམག་གི་ཐོག་ནས་ལྟ་སྟངས་ཡོད་རེད། གང་ཅིའི་ཐོག་ནས་ལྟ་ཡོད་དུས་ཙམ་པ་ལ་ད་ལྟའི་གནས་སྟངས་དེ་ད་དཔེར་ན་བྱས་ན་ཁ་སང་ཉེ་ཆར་རྒྱ་ནག་ལ་ཡིན་པ་ནས་ཀྱི་རེད་བ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ཆེན་པོ་ཞིག་ཚོགས་ཡོད་རེད། བ། ཨ་ནི། འདི་དང་འབྲེལ་བའི་དོན་གནད་ཀྱི་རྒྱལ་སྤྱིའི་ནང་ནས་ད་མཁས་པ་ཡིན་ནའི་རེད་གཞུང་འཛིན་མི་སྣ་མང་པོ་ཤུགས་ཆེའི་བྷེ་གལ་ལ་ཆགས་ཡོད་རེད། ཨ་ནི། འདི་དང་འབྲེལ་བའི་ཐོག་ནས་ཡིན་པ་ཡིན་ནའི་གི་ད་ལྟ་ཉེ་བའི་ཆར་འདི་ད་རྒྱལ་སྤྱིའི་གི་ཆབ་སྲིད་བརྒྱུད་རིམ་འདི་འཁྲུག་ཆ་འཁྲུག་ཆ་དོད་པོ་ཞིག་ཆགས་ཡོད་རེད། ཨུ་རུ་སུ་དང་ཡུག་རེན་གྱི་གནས་སྟངས་འདི་ད་ལྟ་འཇམ་ཡོད་མ་རེད། གནས་སྟངས་ད་འགྲོ་ད་འགྲོ་བཞིན་པའི་སྒང་ལ་ད་ལྟ་ཨི་ཟི་རེལ་དང་པེ་ལེ་སི་ཐན་རྙོག་དྲ་ཅིག་བྱུང་གི་ཡོད་རེད། དེའི་སྒང་ལ་ད་ལྟ་རྒྱ་ནག་ནས་ད་ལྟ་ཐའེ་ཝན་སྒང་གནོན་ཤུགས་སྤྲད་གནོན་ཤུགས་ཆེན་པོ་ཡོང་གི་ཡོད་དུས་ཙམ་པ་ལ་རྒྱལ་སྤྱིའི་ངོས་ནས་རྒྱ་ནག་སྒང་ལ་ལྟ་སྟངས་དེ་དོགས་པ་ཆེན་པོ་ཞེ་པོ་ཅིག་དོགས་ཟོན་བྱེད་དགོས་པའི་གནས་སྟངས་ཅིག་གང་ཡིན་ཟེར་ན་རྒྱ་ནག་ངོས་ནས་ཡུཀ་རེན་དང་ཨུ་རུ་སུའི་གནས་སྟངས་སྒང་ལ་འགན་ག་ཚོད་ལེན་ཡོད་རེད་པས། ཨི་ཟི་རེལ་དང་པཱ་ལེ་སི་ཏན་གྱི། ད་ལྟ་གི་གནས་སྟངས་དེའི་སྒང་ལ་རྒྱ་ནག་འགན་ག་ཚོད་ལེན་ཡོད་རེད་པས། དེ་ཚོའི་གི་འགན་ལེན་སྟངས་ལ་ལྟ་བའི་ཐོག་ནས་རྒྱ་ནག་གོམ་པ་ཆེན་པོ་རྒྱབ་ཀྱི་ཡིན། རྒྱལ་སྤྱིའི་སྡིངས་ཆའི་སྒང་ལ་འགོ་ཁྲིད་བྱེད་ཀྱི་ཡིན་ཟེར་ནས་བྱེད་ཀྱི་ཡོད་དུས་ཙམ་པ་ལ། རྒྱ་རྒྱལ་སྤྱི་གི་མི་སྣ་ད་འགོ་ཁྲིད་ཡིན་ནའི་རེད་མཁས་པ་ཡིན་ནའི་སུ་འདྲ་ཞིག་ཡིན་པ་ཡིན་ནའི་རྒྱ་ནག་གི་ཡར་འགྲོ་ཡས་ལ། དོགས་པ་ཆེན་པོ་ཞེ་པོ་ཅིག་སླེབས་ཀྱི་ཡོད་རེད་དངངས་འཚབ་ཆེན་པོ་ཞེ་པོ་ཅིག་སླེབས་ཀྱི་ཡོད་དུས་ཙམ་པ་འདིའི་ཐོག་ནས། འདི་དང་འབྲེལ་བའི་ཐོག་ནས་ཨ་ནི་ང་ཚོའི་གི་བོད་པའི་གནད་དོན་འདི་ཚོ་འགྲོ་མི་ཐོབ་ཐང་གི་གནས་སྟངས་ཐོག་ནས་ཡིན་པ་ནའི་རེད་ཁོར་ཡུག་གི་གནས་སྟངས་ཐོག་ནས་ནའི་རེད་ཆོས་དད་རང་མོས་དང་གང་ཅིའི་ཐོག་ནས་ཀྱང་ད་བོད་གི་གནད་དོན་འདི་འདི་ནང་ཁོར་ཡུག་འདི་ནང་འཛུལ་ཡོང་གི་ཡོད་དུས་ཙམ་པ་ལ་ང་ཚོས་གོ་སྐབས་དམ་འཛིན་བྱེད་དགོས་ཡས་དང། ལོ། ཨ་ནི་ང་རང་ཚོ་ཡིན་པ་ནའི་གི་སྐྱབས་མགོན་ཐུགས་རྗེ་བཀའ་དྲིན་གི་ད་ལྟ་བར་དུ་རྒྱལ་སྤྱིའི་ནང་རྒྱབ་སྐྱོར་ཚད་དང་དེ་རེད་བ་ཚད་ལས་བརྒལ་བ་ཡོད་རེད་རྒྱབ་སྐྱོར། མི་སྣ་མང་པོ་ཞེ་པོ་ཅིག་རྒྱབ་སྐྱོར་གནང་གི་ཡོད་རེད་དེ་ཡོད་ཙམ་པ་ལ་དེ་ཚོའི་རྒྱབ་སྐྱོར་དེ་ཚོ་གི་ནི། ཉར་བྱས་བྱས།

ཚང་མ་གཅིག་ཀྲུང་ཧྭ་མི་རིགས་གཅིག་མཐུན་གྱི་འདུས་གྲུབ་ཟེར་ཡ་འདྲ་བོ་དེ་འདྲའི་གི་སྲིད་ཇུས་སྤེལ་ལེ་ད་བོད་ནང་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་བོད་ཀྱི་སྐད་ཡིག་དང་རིག་གཞུང་གང་ཅིའི་ཐད་ལ་ཡིན་ན། ཅིག། ཉེ་ཆར་ཡིན་ན་ད་ང་ཚོ་གནས་ཚུལ་ནང་ན་ཡིན་ན་བོད་ཀྱི། ཅིག་སློབ་གྲྭ་ཁག་ལ། ད་ད་ཆ་ཡིན་ན་ཨ་མདོ་དང་ས་ཁུལ་ཁག་ཅིག་གི་ནང་ན། བོད་རྒྱ་ཡིག་ཙམ་མ་གཏོགས Subject། ཅིག་སློབ་ཚན་གཞན་པ་ཚང་མ་བོད་ཡིག་ནང་ཁྲིད་དགོས་ད་ད་ལོ་ནས་དཔེ་དེབ་འགྱུར་བ་བཏང་བྱས་ནས་བོད་ཀྱི་སྐད་ཡིག་ཙམ་མ་གཏོགས་ཨ་ནི་སློབ་ཚན་ཚང་མ་རྒྱ་ཡིག་ནང་ཁྲིད་དགོས་ཡང་ཁམས་ཀྱི་ས་ཁུལ་དཀར་མཛེས་དང་ཁ་ཤས་ཅིག་ནས་ད་བོད་ཀྱི་སྐད་ཡིག་ཁྱོན་ནས་མེད་པ་བཟོ་ཡ་དེ་འདྲའི་གི་སྲིད་ཇུས་ཅིག་ལག་བསྟར་བྱས་བསྡད་ཀྱི་འདུག་ཡང་དེ་ཚོ་ལ་ད་ཅིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདོང་ལེན་ག་རེ་བྱེད་དགོས་རེད། དེ་འདྲ་ད་ལྟ་ང་ཚོ་གི་བོད་མི་སྒྲིག་འཛུགས་ངོས་ནས་ཞུ་བསྡད་དེ་རེད་བ་ད་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་དང་ཆ་འདི་ཡོད་རེད་ཞེས་བརྗོད་ཀྱི་ཡོད་རེད། སྲིད་བྱུས་དེ་ད་དེ་སྔ་ནས་ཆེ་ཆེ་དམ་འཛིན་གནང་ཞེས་ཞུ་ཡོད་རེད། འདི་ལ་ཕྱོགས་གཉིས། ད་ངེས་པར་དུ་ང་ཚོས་ཤེས་དགོས་ཡ་རེད་བ་ད་མཐའ་གཉིས་དེ། ད་མཐའ་གཉིས་ནང་ནས་མཐའ་གཅིག་འདི་ད་ལྟ་གི་ད་ལྟའི་གི་རྒྱ་ནག་གི་མཁྲེགས་འཛིན་གྱི་སྲིད་གཞུང་འདིའི་གི་བྱ་སྤྱོད་ངན་པ་གང་འདྲ་ཅིག་བྱེད་པ་རྣམས་ཀྱང་གདོང་ལེན་བྱེད་དགོས་པའི་གནས་སྟངས་ཤིག་ཆགས་ཀྱི་ཡོད་རེད། དེ་ཡོད་ཙམ་པ་ལ་ད་ལྟའི་གི་ཁྲིམས་ཀྱི་ཐོག་ནས་ཡིན་ནའི་རེད། ནི། འཛིན་སྐྱོང་གི་ལས་དོན་ཆེ་ཆུང་དང་འབྲེལ་བའི་ཐོག་ནས་བོད་ཀྱི་གནས་སྟངས་འདི། བོད་སྡེ་རྒྱ་སྡེར་བསྒྱུར་བ་ལ་སོགས་པའི་གི་གནས་སྟངས་དངོས་སུ་འགྱུར་གྱི་ཡོད་རེད། བོད་མི་རིགས་རྩ་བརླག་བཏང་ཡང་གི་ཨ་ནི་སྲིད་བྱུས་ངན་པ་ཤུགས་ཆེན་མང་པོ་སྤེལ་གྱི་ཡོད་རེད། སྤེལ་དང་སྤེལ་མུས་རེད་དེ་སྔ་ཡང་སྤེལ་ཡོད་རེད་ད་ལྟ་ཡང་སྤེལ་གྱི་ཡོད་རེད་དེ་ཚོ་ལ་མཐའ་གཅིག་ཏུ་ངོ་རྒོལ་ཞུ་བ་རེད། རུ་བ། གང་ཡིན་ཟེར་ན་ད་ལྟའི་གི་བོད་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་རྒྱ་ནག་གིས་ད་ལྟ་ལས་དོན་བོད་ནང་ལས་དོན་བྱེད་བ་གང་འདྲ་ཅིག་ཡིན་པ་ནས་དེ་ལ་ངོས་ལེན་ཞུ་གི་ཡོད་མ་རེད། དུས་ཙམ་པ་འདིའི་ཐོག་ནས་རྒྱལ་སྤྱིའི་སྡིངས་ཆ་ལ་ཡིན་པ་ནས་གི་ང་ཚོའི་གི་རུ་བ་བཅའ་སྡོད་སློབ་གྲྭ་ལ་སོགས་པ་ཡིན་པ་ནས་རེད་ད་ལན་གི་ཇི་ནི་ཝའི་གླེང་སྟེགས་འདིའི་ནང་ལ་ཡིན་པ་ནས་གི་ད་ལྟ་ད་ད་ལྟ DNA གི sampling རུ་བ་འདི་དང་འབྲེལ་བའི་གི་ཉམས་ཞིབ་གནང་མཁན་ཁོ་རང་ཚོ་གདན་འདྲེན་ཞུས་བྱས་བྱས། ལ། སྙན་ཐོ་འདོན་མཁན་ཁོ་རང་གདན་འདྲེན་ཞུས་བྱས་བྱས། སྙན་ཐོ་འདིའི་ནང་ལོགས་ལ་ཁོ་རང་དངོས་གནས་མཁས་པ་ཅིག་ཡིན་དངོས་གནས་ཨ་ནི DNA sampling འདི་བོད་ནང་ལ་བྱེད་པ་ན་ག་རེ་འདུག། གནད་དོན་ག་རེ་ཚབས་ཆེན་པོ་ག་རེ་ཆགས་ཀྱི་འདུག། དེ་ཚོ་མཁས་པ་ཅིག་མ། བཀའ་སློབ་གནང་ཡ་དག་དེ་ཚོའི་གི་སྡིངས་ཆ་ཕུལ་ཡོད་རེད། དེ་ཡོད་ཙམ་པ་ལ་ད་ལྟའི་གི་བོད་མིའི་སྒྲིག་འཛུགས་ངོས་ནས་ད་ལྟ་ཡོད་བཞིན་པའི་རྒྱ་ནག་གཞུང་གི་སྲིད་བྱུས་ག་འདྲ་ཅིག་སྤེལ་བ་ཡིན་ནའི་གི་དེ་ལ་གདོང་ལེན་ཞུ་ཡ་རེད། གང་ཡིན་ཟེར་ན་བོད་མི་རིགས་ཀྱི་ཆགས་འཇིག་གི་གནས་སྟངས་སྒང་ཐུག་བསྡད་ཡོད་དུས་ཙམ་པ་ལ་ཨ་ནི་བོད་ཀྱི་ཆོས་དང་རིག་གཞུང་སྐད་དང་གོམས་གཤིས་གང་འདྲ་ཡིན་པ་ནས་ཀྱི་འདིའི་སྒང་ལ་ད། རྒྱ་ནག་གཞུང་གི་ཐད་ཀར་དམིགས་འཛུགས་བྱས་བྱས་བྱས་ཨ་ནི་སྲིད་བྱུས་ངན་པ་ལག་བསྟར་སྤེལ་གྱི་ཡོད་ཙམ་པ་ལ་དེ་ལ་ཨ་ནི་བྱས་དང་བྱས། བོད་མི་ནང་ཁུལ་ཡིན་པ་ནས་གི་འདིའི་གནད་དོན་འདི་ཚོ་འགོ་ཚུགས་པའི་ཐོག་ནས་འགན་འཁུར་དགོས་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་ལ། བོད་མི་སྒྲིག་འཛུགས་ངོས་ནས་ཡིན་པ་ནས་འདིའི་གནད་དོན་ཐོག་ནས་རྒྱལ་སྤྱི་སྡིངས་ཆ་ལ་ཡིན་པ་ནས་གང་ཅིའི་ཐོག་ནས་འདིའི་ཐོག་ལ་ཨ་ནི་བཤད་དགོས་ཡག་དང་ལ། འདིའི་སྐོར་ལ་གོ་བསྡུར་བྱེད་དགོས་ཡག་དང་འདིའི་སྐོར་ལ་ལམ་སྟོན་བྱེད་དགོས་ཡག་དང་ག་རེ་ཡིན་ནའི་གི་ནུས་པ་སྤུངས་དགོས་ཡག་ཅིག་ཆགས་ཀྱི་ཡོད་རེད། ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོ་ཡིན་པ་ནས་འདིའི་སྒང་ལ་ནུས་པ་སྤུངས་དགོས་ཡག་ཆགས་ཀྱི་ཡོད་རེད་དུས་ཙམ་པ་ལ་ཕྱོགས་ཡོངས་ནས་བོད་ནང་གི་ཛ་དྲག་གནས་སྟངས་དང་འབྲེལ་བའི་ཐོག་ནས་གདོང་ལེན་བྱེད་དགོས་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད། རེད་ད་ད་འདི་ཆར་ཡིན་ན་རྒྱ་ནག་གི་གཞུང་གི་ཅིག་ཁྲིམས་མང་པོ་ཞིག་བཟོ་གི་འདུག་དཔེར་ན་ཅིག་ཆོས་ལུགས་ཀྱི་བྱེད་སྒོ་སྤེལ་བའི་དོ་དམ་བྱེད་ཐབས་ཟེར་ཡ་འདྲ་པོ། རྒྱལ་གཅེས་སློབ་གསོ་གི་ཁྲིམས་གཞི་ཟེར་ཡ་འདྲ་པོ། དེ་འདྲའི་གི་ཁྲིམས་མང་པོ་ཞིག་བཟོས་བྱས་ནས་ད་ཁྲིམས་ལྟར་དུ་ལག་ལེན་བྱེད་དགོས་ཟེར་ནས་བོད་ནང་མཚོན་པ་ཡིན་ན་ཅིག་ད་བོད་ཀྱི་སྐད་ཡིག་གི་སློབ་ཁྲིད་དེ་མེད་པ་བཟོ་བ་མ་ཚད་བོད་ཀྱི་དགོན་སྡེ་ཁག་ནས་ཡང་ཅིག་གུང་སེང་གི་སྐབས་དེ་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་བྱེད་ཡ་དེ་ར་འགྲིག་གི་མེད་ཟེར་ད་དེ་འདྲའི་གི་ཁྲིམས་མང་པོ་ཅིག་གཏན་འབེབས་བྱས་བསྡད་ཀྱི་འདུག་ད་ངས་ད་ལྟ་བར་དུ་ང་ཚོའི་བོད་ཀྱི་འཐབ་རྩོད་འདི་མང་པོ་ཅིག་གི་ག་རེ་ཟེར་དགོས་ན་རྒྱ་ནག་གཞུང་གི་ཁྲིམས་ལྟར་ར་འགྲོ་གི་མི་འདུག་ཨ་ནེ་གྲངས་ཉུང་མི་རིགས་ཀྱི་བཅའ་ཁྲིམས་ལག་ལེན་བྱེད་གི་མི་འདུག་དེའི་ནང་ན་ས་ས་གནས་ནས་བོད་ཀྱི་སྐད་ཡིག་བེད་སྤྱོད་གཏང་ཡ་གི་ཐོབ་ཐང་བཟོས་གི་ཡོད་རེད་དེ་འདྲ་ཞིག་གི་ད་རྩོད་པ་ཞིག་རྒྱག་གི་ཡོད་ད་ལྟ་ཡིན་ན་རྒྱ་ནག་གི་ཁྲིམས་ལ་སྦད་དེ་འགྱུར་བ་བཏང་ནས་ཨ་ནི་དེ་འདྲའི་བྱས་དུས་གང་ལ་ཡང་ང་ཚོ་བོད་ཀྱི་འཐབ་རྩོད་ཀྱི་སྒང་ཅིག་དཀའ་ངལ་ཅིག་ག་རེ་འཕྲད་ཀི་ཡོད་དགོངས་ཀི་ཡོད་ན། གཞི་རྩའི་དེང་རབས་ང་ཚོའི་འཐབ་རྩོད་དེ་ད་ལྟ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་གཞིར་བཟུང་གི་རུ་བ་ཨ་ནི་བོད་མི་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཅིག་རེ་འདུན་ཞུ་གི་ཡོད་རེད་དེ་རྩོད་ལེན་བྱེད་ཀི་ཡོད་རེད། རྒྱ་ནག་ཡིན་པ་ནས་ཀི་རྒྱ་ནག་སྔར་དང་མ་འདྲ་བའི་རྒྱ་ནག་ཅིག་ཆགས་བསྡད་ཡོད་རེད། རྒྱ་ནག་འགོ་ཁྲིད་ཚོའི་གི་བསམ་བློ་བཏང་སྟངས་ཡིན་ནས་ཀི་རྒྱ་ནག་གཅིག་པོ་མ་ཡིན་པར་རྒྱལ་སྤྱིའི་གི་སྡིངས་ཆའི་སྒང་ལ་འགོ་ཁྲིད་བྱེད་ཀྱི་ནུས་པ་སྤུངས་གར་འགྲོ་གི་ཡོད་རེད། གོ་སྐབས་འཇུ་གར་འགྲོ་གི་ཡོད་རེད། དམིགས་བསལ་ཉེ་ཆར་ཡིན་པ་ནི་གི་མཉམ་འབྲེལ་རྒྱལ་ཚོགས་དེ་རིང་འདི་ཇི་ནི་ཝ། འདིའི་ནང་ལ་ཡིན་པ་ནི་གི་མཉམ་འབྲེལ་རྒྱལ་ཚོགས་གི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་ནང་ལ་ཡིན་པ་ནི་སྔར་འཛུལ་འཛུལ་ཡོད་རེད། དེ་རིང་ཡིན་པ་ནི་གི་འཛུལ་ཐུབ་པ་བྱུང་ཡོད་རེད། བ། སྐད་འབོད་ག་འདྲ་ཞིག་རྒྱག་པ་ཡིན་ནའི་རེད་གདོང་ལེན་ག་འདྲ་བྱེད་པ་ཡིན་ནའི་ཁྱེད་ཁོང་ཚོའི་གི་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་སླེབས་ཐུབ་ཐུབ་ཞིག་བྱས་བྱས་བྱས་འགན་ཞིག་འཁེལ་གི་ཡོད་རེད་ད་འདི་གི་ཁོ་རང་ཚོ་ཁོ་རང་ཚོ་གི་གནས་སྟངས་དེ་རུ་བ། གནས་སྟངས་དེ་རྒྱལ་སྤྱིའི་སྡིངས་ཆའི་ནང་སྨྱོ་བས་གི་འབོད་ཚུལ་ཞུ་གི་ཡོད་རེད་གང་ལྟར། རྒྱལ་སྤྱིའི་སྡིངས་ཆའི་སྒང་ལ་སླེབས་པ་ལ་ཁྲིམས་དགོས་པ་རེད། ད་ཁྲིམས་འདི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཁྲིམས་དགོས་རེད་མ་གཞན་སོ་སོ་གི་རང་སྣང་བྱས་བྱས་ཁྲིམས་བཟོས་བ་ཡིན་ན་ད་ལྟའི་གི་གནས་སྐབས་ཀྱི་དགོས་མཁོ་དང་མཚུངས་པའི་ཐོག་ནས་ཁྲིམས་བཟོས་བ་ན་ཁྲིམས་འདི་སྒྲུབ་རྒྱུ་ཡོད་པ་མ་རེད། དུས་ཙམ་པ་ད་ལྟའི་གི་གནས་སྟངས་ཐོག་ནས་རྒྱ་ནག་གི་ཁྲིམས་བཟོས་བ་ག་འདྲ་ཅིག་ཡིན་པ་ནས་ཀྱི་རེད་བ། ཁྲིམས་འདི་ད་ལྟའི་གི་ཆབ་སྲིད་ཀྱི་དགོས་མཁོ་ལ་བལྟས་བྱས་ཁྲིམས་བཟོ་དགོས་རེད་ཟེར་བ་འདི་ཕུགས་རྒྱང་རིང་པོ་གནས་མ་ཐུབ་པའི་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། གང་ལྟར་རྒྱལ་སྤྱིའི་ནང་ལ་ཡིན་པ་ནས་རྒྱ་ནག་གིས་རུ་བ་ཁྲིམས་ལ་དང་ལེན་མ་བྱས་པའི་ཐོག་ནས་ཡང་རྒྱ་ནག་རྒྱལ་སྤྱིའི་གི་འགོ་ཁྲིད་བྱེད་ཀྱི་བསམ་བློ་ཞིག་བཏང་གི་ཡོད་ན་དེ་འགྲུབ་མ་ཐུབ་པའི་གི་གནས་སྟངས་ཅིག་ཆགས་ཀྱི་རེད། དེ་འགྲུབ་པ་མེད་པའི་གནས་སྟངས་ཆགས་དུས་ཙམ་པ་ལ་གང་ལྟར་ཡང་སྙིང་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་འགྲོ་དགོས་དུས་ཙམ་པ་ལ་ད་ལྟ་ཡིན་ནའི་རྒྱ་ནག་གི་ཁྲིམས་བཟོས་བ་ཚང་མ་ལ་ད་ལྟ་བོད་ནང་ལོ་ལ་ཁྲིམས་ད་ཁ་སང་ཉེ་ཆར་ཡིན་པ་ནས་ཁྲིམས་ཁ་ཤས་བཟོས་ཡོད་རེད་བ་ཆོས་ལུགས་དང་འབྲེལ་བའི་ཁྲིམས་བ་ད་ལྟ་ཡིག་ཆ་ཡིག་ཆ་བཅུ་དགུ་ལ་སོགས་པའི་གི་བཟོས་ཡོད་རེད་དེ་ཡིན་ནའི་ད་ལྟ་ཡང་སྙིང་དེ་ཁྲིམས་དེ་ཆབ་སྲིད་ཀྱི་དགོས་མཁོ་བསྟུན་ཏེ་ཁྲིམས་བཟོས་བ་ཡིན་ན་ཨ་ནི་དོན་དང་མཐུན་གྱི་ཡོད་མ་རེད་བ་དགེ་མཚན་ཡོད་མ་རེད་ཕུགས་རྒྱང་རིང་པོའི་གནས་ཐུབ་ཀྱི་མ་རེད་དུས་ཙམ་པ་ད་ལྟའི་གི་གནས་སྟངས་ཐོག་ནས་ཆ་བཞག་ཡོད་ན་རྒྱ་ནག་གི་ག་ཁྲིམས་ག་རེ་བཟོས་བ་ཡིན་ནས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་གནས་ཡས་ཀྱི་ཆེད་དུ་ཁྲིམས་བཟོས་གནང་གི་འདུག་བ་དམར་ཤོག་ཚོགས་པ་དེ་ལ་ཕར་ཕྱོགས་ནས་ཁ་གཏད་མ་སླེབས་པ་དང་དམར་ཤོག་ཚོགས་པ་དེའི་བརྟན་བརྟན་ལྷིང་གནས་དང་དེ་འདྲའི་སྒང་ལ་མགོ་འཁོར་ཅིག་བཟོ་གི་ཡོད་རེད། དོན་དངོས་ཐོག་ནས་མི་དམངས་ནང་ལ་དཀའ་ངལ་སེལ་བ་དང་མི་དམངས་ལ་བདེ་བ་བསྐྲུན་བ་དང་མི་དམངས་ལ་རང་དབང་སྤྲོད་མཁན་ཁྲིམས་མ་རེད་དུས་ཙམ་པ་འདི་དེ་ཁྲིམས་དེ་བུ་སུ་དོག་པོ་ཞེ་ཅིག་ནང་བཟོས་ཡོད་དུས་ཙམ་པ་ལ་དེ་གནས་ཐུབ་པའི་གི་དུས་ཚོད་ཅིག་ཡིན་ན་དུས་བཀག་ཡིན་ན་དུས་བཀག་ཐུང་ཐུང་ཞིག་ནང་གནས་ཀྱི་དུས་བཀག་དེ་ཐུང་ཐུང་ཆགས་ཀྱི་ཡོད་རེད། གང་ལྟར་ཡིན་ནའི་ད་ལྟ་རྒྱ་ནག་གིས་ག་རེ་བཟོས་བ་ནས་རྒྱ་ནག་གི་བྱ་སྤྱོད་ག་རེ་ཡིན་པ་ནས་ཁོང་ཚོས་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་འབྲེལ་བའི་ཐོག་ནས་ཨ་ནི་དེ་རུ་བ་རྒྱ་ནག་རང་བཞིན་ཅན་གྱི་རུ་བ་གཅིག་བཟོས་ཀྱི་ཡོད། ཀྲུང་གོ་རང་བཞིན་ཅན་གྱི་ཡིན་ནས་རེད་རྒྱ་ནག་རང་བཞིན་ཅན་གྱི་ཡིན་ནས་རེད་བཟོས་བསྡད་ཀྱི་ཡོད་རེད། བོད་ཀྱི་ནང་པའི་ཆོས་ཀྱི་ཡིན་ནས་རེད་རུ་བ་སྤྱི་ཚོགས་རིང་ལུགས་ཡིན་པ་ཡིན་ནས་རེད་མང་ཚོགས་ཡིན་ནས་རེད་ཚང་མ་རྒྱ་ནག་གི་མིང་བཏགས་བྱས་བཟོས་ཡོང་གི་ཡོད་དུས་ཙམ་པ་ལ་འདི་དེ་དངོས་ཡོད་ཀྱི་ཆ་ནས་རྒྱ་ནག་རང་བཞིན་ལྡན་པ་དེ་ག་རེ་རེད་མ་རེད་དེ་རྒྱ་ནག་གཞུང་གིས་ཤེས་ཀྱི་ཡོད་མ་རེད། རེད་བ། དེ་དཔེར་ན་བྱས་ན་བོད་ཀྱི་གནས་སྟངས་ཆ་བཞག་པ་ན་རྒྱལ་རབས་ལོ་རྒྱུས་ཐོག་ནས་ཡིན་པ་ནས་ཀྱི་དེ་སྔ་ཡིན་པས་དུས་རབས་བདུན་པ་གསུང་གི་ཡོད་རེད་ད་ལྟ་ཡིན་པས་དུས་རབས་བཅུ་བཅུ་གསུམ་དུས་ཚོད་ཅིག་ལ་དུས་རབས་བཅུ་གསུམ་གསུང་གི་ཡོད་རེད་ད་གང་དག་མ་རྒྱ་ནག་གིས་ག་རེ་ཁྲིམས་དང་མཐུན་པའི་ག་རེ་བྱེད་ཀྱི་ཡོད་ཁ་ནས་གསུང་བ་ཙམ་མ་ཡིན་པ། རེད་བ། ད་ལྟའི་ཀྱི་ག་རེ་བཀོད་ཀྱི་ཡོད་བས་ནས་ཀྱི། རེད་བ། དུས་ཚོད་བསྟུན་དུས་ད་ལྟའི་ཀྱི་ཆབ་སྲིད་ཀྱི་དགོས་མཁོ་ཁོ་ན་ལྟ་བྱས་བཟོས་ཡོད་དུས་ཙམ་པ་འདི་གནད་ཐོ་ཡི་མེད་པའི་རང་བཞིན་ཞིག་རེད།
རེད་ལགས་སི་ལགས་ད་ད་ལྟའི་ཆར་བྱས་ན་བོད་ནང་ན་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད་ལྷག་པར་ད་སྐད་ཡིག་ར་དེ་འདྲའི་སྒང་ནས་ད་བོད་མིའི་སྒྲིག་འཛུགས་གི་ངོ་ནས་ཅིག་བོད་ནང་གི་དཀའ་ངལ་ཆེ་ཤོས་དེ་དེང་སང་ག་རེ་གཟིགས་ཀྱི་ཡོད་ན་ཅིག་གདོང་ལེན་བྱེད་དགོས་ཡ་དེ། ད་ལྟའི་ཆ་ལ་གདོང་ལེན་བྱེད་དགོས་པ་གཙོ་བོ་དེ་དང་གཏན་སྡོད་སློབ་གྲྭ་དེ་གི་གནས་སྟངས་གནས་སྟངས་བོད་ནང་ལ་ཡོད་པ་དེ་དེ་བོད་ཆགས་འཇིག་ཀྱི་གནས་སྟངས་ལ་ཐུག་བསྡད་ཀྱི་ཡོད་རེད་གང་ཡིན་ཟེར་ན་དབུ་མའི་ལམ་གྱི་སྲིད་བྱུས་ཀྱི་དགོངས་དོན་གཞིར་བཟུང་བྱས་པ་ན་བོད་མི་རིགས་ཀྱི་ཐོབ་ཐང་དང། བོད་མི་རིགས། བ། ཀྱི་ཐོབ་ཐང་དང་འབྲེལ་བའི་དོན་རྐྱེན་ཞུ་མི་རིགས་ལབ་དུས་ཙམ་པ་ཆོས་དང་རིག་གཞུང་སྐད་དང་གོམས་གཤིས་ལ་སོགས་པའི་གནས་སྟངས་ཡོད་དུས་ཙམ་པ་ལ་གལ་སྲིད་ད་ལྟའི་གི་གནས་སྟངས་ཐོག་ནས་བོད་མི་གཞོན་སྐྱེས་བ། ད་ས་ཡ་གཅིག་ལྷག་ཅིག་གཏན་སྡོད་སློབ་གྲྭ་ནང་འཛུལ་ཞུགས་བྱས་རྗེས་སློབ་གསོའི་བརྒྱུད་རིམ་དྲག་པོ་སྤྲད་པའི་ཐོག་ནས་ཀྱི་ལོ་ལྔ་བཅུ་ཞིག་ནང་ལ་གནས་སྟངས་ཆེས་འགྱུར་བ་ཆེན་པོ་ཞིག་ཐེབས་ཀྱི་རེད། དེ་དེ་ཆགས་འཇིག་གི་གནས་སྟངས་ལ་ཐུག་བསྡད་ཀྱི་བོད་མི་རིགས་ཀྱི་ཆགས་འཇིག་གནས་སྟངས་ཐུག་དུས་ཙམ་པ་ལ་ད་ལྟའི་ཆ་ནས་ཡིན་པ་ནས་ཀྱི་བོད་མི་སྒྲིག་འཛུགས་ངོས་ནས་གཏན་སྡོད་སློབ་གྲྭ་དང་འབྲེལ་བའི་ཐོག་ནས་ནུས་ཤུགས་རྒྱག་དགོས་ཀྱི་གནས་སྟངས་དེ་ང་ཚོས་མཐོང་གི་ཡོད་རེད་དེའི་སྐབས་ལ་ནས་ཀྱི་དེ་མ་འོངས་པ་ལ་ནས་ལས་འཆར་མང་པོ་སྤེལ་གྱི་རེད་ལ་འོང།

ད་ཞི་ཅིན་ཕིང་གི་རྒྱ་ནག་གི་གནས་སྟངས་འདི་ཡིན་པ་ནེ་ཀའི་རྒྱ་ནག་གི་རྒྱལ་སྤྱིའི་ནང་ལ་ལྟ་དུས་ཙམ་པ་ལ་ནེ་ཀའི་ཅིག་བརྟན་ལྷིང་དེ་བརྟན་པོ་མེད་པ། བརྟན་པོ་མེད་པའི་གནས་སྟངས་དེ་རྒྱ་ནག་ཕྱོགས་འགྲོ་ཡས་ཀྱི་གནས་སྟངས་ཆགས་ཀྱི་འདུག་བ་དཔེར་ན་བྱས་ན Trump གི་སྲིད་གཞུང་འདི་རྒྱ་ཨ་རི་ལ་སླེབས་དུས་ཙམ་པ་ལ Trump འདི་བརྟན་པོ་མེད་པའི་གནས་སྟངས་ཐོག་ནས་བརྟན་ལྷིང་བརྟན་པོ་མེད་པའི་གནས་སྟངས་ཐོག་ནས་རྒྱ་ནག་ཕྱོགས་འགྲོ་གི་འདུག་བ། དེ་བྱས་ཙམ་པ་རྒྱ་ནག་ཡིན་པ་ནི་དེ་ག་རང་རེད། གང་ཡིན་ཟེར་ན་རྒྱ་ནག་ནང་ལོགས་ལ་འགོ་ཁྲིད་ཀྱི་བསམ་བློ་བཏང་སྟངས་ཡིན་པ་ནི་འགོ་ཁྲིད་ཀྱི་ལས་དོན་བྱེད་ཕྱོགས་ཡིན་ནའི་ཁ་སང་ཁེ་ཉིན་འགོ་ཁྲིད་ཅིག་བསྐོས་ཡོད་དེ་ལོ། ཉི་མ་གནངས་སང་ལ། མ་མེད་པ་ཆགས་འགྲོ་གི་ཡོད་རེད། བརྟན་པོ་ཡོག་མ་རེད། ཕྱི་སྲིད་བློན་ཆེན་གཅིག་དང་རེད་བ་མགོ་རྟིང་ལོག་བསྡད་ཡོད་རེད་རེད་བ་དམག་དེའི་དམག་གི་གནད་དོན་རེད་བ་ད་ལྟ་དེ་གི་མགོ་རྟིང་ལོག་འགྲོ་གི་ཡོད་རེད་རེད་བ་འགོ་ཁྲིད་རྙིང་པ་དེ་ཚོ་ནེ་གི་འདས་གྲོངས་འགྲོ་གི་ཡོད་རེད་འདས་གྲོངས་འགྲོ་བའི་རྒྱུ་མཚན་དེ་ཚོ་ཧ་གོ་གི་ཡོག་མ་རེད་ག་རེ་ཡིན་མེད། གང་ལྟར་ཡིན་ནའི་རྒྱ་ནག་ནང་ལོགས་ལ་རྒྱ་ནག་གི་ཕྱི་ལ་སྟོན་པའི་ཀྱི་གནས་ཚུལ་དེ་ཚོ། གནས་ཚུལ་བཟང་ཕྱོགས་ཀྱི་གནས་ཚུལ་རྐྱང་སྟོན་བསྡད་ཀྱི་ཡོད་རེད། རེད་བ། ད་ཡིན་ནས་ཀྱི་ནང་ལོགས་ཀྱི་གནས་སྟངས་འབོ་ལུག་པའི་གནས་སྟངས་དང་ཛ་དྲག་པའི་གནས་སྟངས་དེ་ཚོ་ད་ལྟ་རྒྱལ་སྤྱིའི་ནང་ལོགས་ཀྱི་མཐོང་གི་ཡོད་མ་རེད་མ་མཐོང་བའི་གནས་སྟངས་རེད་ཡིན་ནའི་མ་མཐོང་བ་གནས་སྟངས་དེ་མེད་པ་མ་རེད། མ་ཡིན་པ་མ་རེད། ཡོད་རེད། དུས་ཙམ་པ་ལ་རྒྱ་ནག་ནང་ལ་ཡིན་པ་ནས་ཀྱི་འགོ་ཁྲིད་ནང་ལ་འགོ་ཁྲིད་མཐོ་རིམ་མི་སྣ་ནང་ལ་ཡིན་པ་ནས་ཀྱི་བསམ་ཚུལ་འདྲ་མི་འདྲ་ཡོང་གི་ཡོད་རེད་བསམ་གི་ཡིན། གང་ཟེར་ན། ཕྱི་ལོགས་ཀྱི་ཚགས་པར Journal ནང་ལོགས་ལ་ག་ལ་གང་འཚམས་བྲིས་ཡོང་གི་འདུག་རེད་བ་ཨ་ནི་རྒྱ་ནག་གི་སྤྱི་ཚོགས་ནང་ལོགས་ལ་བརྟན་ལྷིང་མ་ཡིན་པའི་གནས་སྟངས་ཅིག་མཐོང་གི་ཡོད་རེད་དཔལ་འབྱོར་གནས་སྟངས་ཉམས་རྒུད་ཕྱིན་པ་མཐོང་གི་ཡོད་རེད་གང་ལྟར་ཡིན་ནའི་ད་ལྟ་དཔེར་ན་བཤད་ན་རྒྱུད་གཅིག་ལམ་གཅིག་གི་གནས་སྟངས་ཡིན་པ་ནས་ཉིས་སྟོང་བཅོ་བརྒྱད་ནས་བྱས་མར་ཅིག་བལྟ་ཡོང་དུས་ཙམ་པ་ལ་བ། ཕྱིའི་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་ཀྱིས་ཨ་ནི་འདིའི་ནང་ལ་ལ་མཐུན་སྦྱོར་བྱས་དང་དེ་ལ་མཉམ་ཞུགས་བྱས་དུས་ཚོད་ཀྱིས་ཉུང་རུ་ཉུང་རུ་འགྲོ་གི་འདུག་དེ་གསལ་པོ་རེད། གང་ལྟར་ཡིན་རྒྱ་ནག་ནང་ལོགས་ཀྱི་འགོ་ཁྲིད་ཀྱི་གནས་སྟངས་དེ་དོགས་པ་དོགས་ཟོན་ཆེན་པོ། ཞེད་སྣང་ཆེན་པོ། གཅིག་གཅིག་ལ་ཡིད་ཆེས་རྙེད་མ་ཐུབ་པ་དང་གཅིག་གཅིག་ལ་གཅིག་ཐེ་ཚོམ་ཟ་དགོས་པའི་གནས་སྟངས་རང་བཞིན་ཡིན་དུས་ཙམ་པ་ལ་དེའི་ཐོག་ནས་རྒྱ་ནག་ཅིག་ཡར་རྒྱས་འགྲོ་བའི་ལམ་དེ་ཕལ་ཆེར་ཁག་པོ་རུ་གཅིག་རྒྱལ་སྤྱིའི་སྡིངས་ཆ་ནང་ལ་ཡིན་པ་ནས་ཀྱང་ཁག་པོ་རུ་གཅིག་མེད་ན་བསམ་གི། གང་ཡིན་ཟེར་ན་ཉེ་བའི་ཆར་ནས་རེད་བ South Africa ལ་ཚོགས་འདུ་ཚོགས་རེད། རེད་བ། BRICS ཚོགས་འདུ་ཚོགས་རེད། ཞི་ཅིན་ཕིན་ཁོ་རང་ཕེབས་ཡོད་རེད་ཡིན་ནའི་ཚོགས་འདུ་ནང་མཉམ་ཞུགས་བྱས་ཡོད་མ་རེད་ཚོགས་འདུ་གལ་ཆེན Business Summit ནང་མཉམ་ཞུགས་བྱས་ཡོད་མ་རེད། རེད་བ། ཨ་ནི G Twenty ཚོགས་འདུ་ཆེན་པོ་ཚོགས་ཡོད་རྒྱ་གར་ལ་ཡིན་ནའི་དེ་སྔ་ཡིན་པ་ན Modi དང་ད་ལྟ་ཞི་ཅིན་ཕིན་གཉིས་ཐུག་རེས་ང་ལ་གང་འཚམས་བྱུང་ཡོད་རེད། ཡིན་ནས་ཀྱང། རིགས་ཚོགས་ད་ལྟ་དེའི G Twenty ཚོགས་འདུ་ལ་ཕེབས་ཡོད་མ་རེད། ASEAN ཚོགས་འདུ་ལ་ཕེབས་ཡོད་མ་རེད། མཉམ་འབྲེལ་རྒྱལ་ཚོགས་ཚོགས་འདུ་ལ་ཁོ་རང་བཅར་ཐུབ་ཡོད་མ་རེད་དུས་ཙམ་པ་ལ་གང་ལྟར་ཡིན་ནའི། ཞི་ཅིན་ཕིང་ཁོ་རང་གི་གནས་སྟངས་དེ་ལ་ད་ལྟ་དོགས་པའི་རང་བཞིན་ཞིག་ལ་གནས་བསྡད་པའི་གནས་སྟངས་ཤིག་ཐག་གིས་མཐོང་བསྡད་ཀྱི་ཡོད་པ་རེད། ལགས་སོ་ལེགས་བཤད་ལགས་ཐུགས་རྗེ་ཆེ་གནང་ད་དུས་ཚོད་དབང་གིས་འདི་ནས་མཚམས་འཇོག་དགོས་བྱུང་སོང། དེ་རིང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ལེགས་བཤད་ལགས། དང་འཇི་ནི་ཝ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་གནང།